སྔོན་ལ་གཟའ་པ་སངས་དགོང་དྲོ་ཀུན་གླེང་བརྙན་འཕྲིན་གྱི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་དེ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་རེད་ང་བསོད་ནམས་དབྱངས་འཛོམས་ཡིན། ང་ཚོའི་གསར་འགྱུར་ནང། གྷ་ཛ་ནང་དུ་བཟའ་ཆས་རོགས་རམ་ལ་སྒུག་ནས་བསྡད་པའི་མི་མང་ལ་ཨི་ཟི་རལ་གྱི་དམག་མིས་རྒོལ་རྡུང་བཏང་པ་དང་དེའི་ཐད་རྒྱལ་ཚོགས་ནང་བགྲོ་གླེང་བྱུང་པ། ཡུ་རོབ་རྒྱལ་ཁབ་ཉི་ཤུ་རྩ་གསུམ་གྱི་འགོ་ཁྲིད་རྣམས་ཀྱིས་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོར་ཡུ་ཀུ་རེན་ལ་རོགས་རམ་གནང་དགོས་ཞེས་སྐུལ་མ་ཞུས་པའི་སྐོར། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་འགོ་ཁྲིད་རྣམས་ཀྱིས་གུང་ཐང་སྐུ་ཕྲེང་དྲུག་པ་ཁྲི་ཆེན་བསྟན་པའི་དབང་ཕྱུག་མཆོག་གི་མཛད་རྣམ་དཔེ་དེབ་ཡུ་རོབ་རྒྱལ་ཁབ་ཏུ་བེད་སྤྱོད་དབུ་འབྱེད་གནང་པའི་སྐོར་དང་གཞན་ཡང་བོད་དང་རྒྱལ་སྤྱིའི་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡོད། ཁ་སང་གྷ་ཛ་ནང་ལ་དེང་སྐབས་པཱ་ལི་སི་ཐན་གྱི་མི་རྣམས་ལ་ཟས་མ་རག་པའི་དཀའ་ངལ་ཆེན་པོ་འཕྲད་བཞིན་པའི་ཐོག་ལ། ཨི་སི་རལ་གྱི་དམག་མི་ཚོས་གྷ་ཛ་བྱང་ཕྱོགས་ལ་བཟའ་བཅའ་སྐྱེལ་འདྲེན་ལ་སྒུག་མཁན་མི་བརྒྱ་ཕྲག་བརྒལ་བ་བསད་སོང་ཅེས་ཧ་མ་སི་ཀྱི་འཕྲོད་བསྟེན་ལྷན་ཁང་གིས་བརྗོད་འདུག་ཡང་ཨི་སི་རལ་གཞུང་གིས་འགྲེལ་བརྗོད་མི་འདྲ་བ་ཞིག་བྱེད་ཀྱི་ཡོད་པའི་སྐོར་གྱི་གནས་ཚུལ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། གཟའ་ཕུར་བུར་གྷ་ཛ་ནས་ཧ་མ་སི་ཀྱི་འཕྲོད་བསྟེན་ལྷན་ཁང་གིས་བཟའ་བཅའི་རོགས་རམ་ལ་སྒུག་པའི་མི་དམངས་ལ་ཨི་སི་རལ་གྱིས་མེ་མདའ་སོགས་བརྒྱབ་ནས་མི་བརྒྱ་དང་བཞི་བསད་པ་དང་མི་བདུན་བརྒྱ་དྲུག་ཅུ་ཙམ་ལ་རྨས་སྐྱོན་བཏང་སོང་ཅེས་བརྗོད་འདུག། རོ་ཊར་གསར་ཁང་ལ་བརྙན་པར་འབྱོར་བའི་ནང་མི་བསད་པའི་ཕུང་པོ་རྣམས་སྐྱེལ་འདྲེན་བྱེད་པ་མཐོང་རྒྱུ་འདུག་གྷ་ཛའི་སྨན་ཁང་གཅིག་ལ་ནད་པ་བཅུ་ལྷག་དང་ཕུང་པོ་བཅུ་ཙམ་འབྱོར་སོང་ཅེས་བརྗོད་འདུག་གཟའ་ཕུར་བུའི་ཉིན་མོར་མི་བསད་དོན་རྐྱེན་ཚབས་ཆེན་པོ་བྱུང་བ་དེའི་ཐད་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་བྱེད་ཞིག་གིས་གྷ་ཛ་ནས་མིའི་ཚེ་སྲོག་ཞེ་དྲག་ཅིག་མགྱོགས་པོའི་སྒོ་ནས་བརླག་བཞིན་འདུག་གདུག་རྩུབ་ཆེ་བའི་འཁོན་འཛིང་བྱུང་ནས་ཟླ་བ་ལྔ་མིན་ཙམ་འགྲོ་གི་ཡོད་འོན་ཀྱང་ད་དུང་གྷ་ཛ་ནས་མི་རྣམས་ཧ་ལས་དགོས་ཞིག་དོན་རྐྱེན་འབྱུང་བཞིན་འདུག་ཅེས་འགྲེལ་བརྗོད་གནང་འདུག།

དོན་རྐྱེན་དེ་ཇི་ལྟར་བྱུང་པ་མིག་མཐོང་མཁན་ཚོས་ཟེར་ན་ཨིསི་རཱཨེལ་གྱི་དམག་མི་ཚོས་ཟས་ཀྱི་རོགས་རམ་ལ་སྒུག་ནས་བསྡད་པའི་མི་ཚོགས་དཀྱིལ་ལ་མེ་མདའ་བརྒྱབ་པ་རེད་འདུག་ཨིསི་རཱཨེལ་གཞུང་གིས་དོན་རྐྱེན་དེར་ཞིབ་འཇུག་བྱེད་བཞིན་ཡོད་ཅེས་བརྗོད་ཡོད། ཇི་ནི་ཝཱ་རུ། རྒྱལ་ཚོགས་ལ་ཆེད་གཏོང་གནང་བའི་པ་ལི་སི་ཐན་གྱི་གཞུང་ཚབ་ཆེན་མོས་ཨིསི་རཱཨེལ་གྱི་མཚོན་ཆ་འོག་ནས་མི་བསད་དོན་རྐྱེན་བྱུང་བར་སྐྱོན་འཛུགས་གནང་འདུག།
ཝཱ་ལི་ལ་ཨ་སཱ་ཕི་ལ་བཱ་ཨད་ཨེ་དཱན།
ཨལ་ར་ཤི་ཐི་ནང་ལ་ཕཱེ་ལེ་སི་ཐན་གྱི་མི་སེར་བརྒྱ་ཕྲག་མང་པོས་མི་ཆོས་དགེ་རྩའི་རོགས་རམ་འཁྱེར་བའི་རླངས་འཁོར་སླེབས་རྒྱུར་སྒུག་པའི་སྐབས་བཙན་འཛུལ་བས་འབོམ་གྱིས་གཏོར་རྒོལ་བཏང་བ་རེད། མི་སྟོང་ཕྲག་ལྷག་ལ་རྨས་སྐྱོན་བཟོས་འདུག་ཁོང་ཚོ་ནི་ཁྲབ་ལྟ་བུ་རེད་དམ། ཁོང་ཚོ་ཁ་གཏད་དམག་མི་རེད་དམ་ཅེས་དྲི་བ་བཏང་འདུག་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚན་པའི་འགན་འཛིན་གྱིས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ལ་གྷ་ཛའི་གནས་སྟངས་སྐོར་ལ་སྙན་ཐོ་སྙན་སྒྲོན་ཞུས་པའི་སྐབས་སུ་གོང་གི་འགྲེལ་བརྗོད་དེ་གནང་ཡོད། ཕཱ་ལེ་སི་ཐན་གྱི་གཞུང་ཚབ་ཆེན་མོས་ང་ཚོས་མི་སྡེབ་གསོད་གཏོང་རྒྱུ་མཚམས་འཇོག་བྱེད་དགོས་ཀྱི་འདུག་ཅེས་བརྗོད་ཡོད། དམག་འཁྲུག་ལངས་པའི་རྐྱེན་གྱིས་གྷ་ཛའི་མི་འབོར་བརྒྱ་ཆ་བརྒྱད་ཅུ་རང་ཁྱིམ་བཞག་ནས་ཉེན་གཡོལ་བྱེད་བཞིན་ཡོད་པ་དང་མི་འབོར་གྱི་བཞི་ཆ་གཅིག་ལ་ལྟོགས་པའི་དཀའ་ངལ་འཕྲད་བཞིན་ཡོད་རེད་ཅེས་རྒྱལ་ཚོགས་ཀྱིས་བརྗོད་འདུག་གཟའ་ཕུར་བུའི་ཉིན་མོར་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་བགྲོ་གླེང་ཐོག་ལ་གཞུང་ཚབ་མི་སྣ་བཅུ་གྲངས་ཙམ་གྱིས་མཉམ་ཞུགས་གནང་ཡོད། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་འགན་འཛིན Volker Türk གིས།
The war in Gaza must end།
གྷ་ཛའི་དམག་འཁྲུག་དེ་ངེས་པར་དུ་མཚམས་འཇོག་བྱེད་དགོས། དམག་འཁྲུག་ནག་ཉེས་སོགས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་དང་མི་ཆོས་དགེ་རྩའི་ཁྲིམས་རྣམས་ཕྱོགས་ཚང་མ་ནས་རྡོག་རོལ་གཏོང་གི་ཡོད་པ་འགན་འཁུར་ལེན་དགོས། ད་ལྟ་ནི་ཞི་བདེ་བསྐྱར་གསོ་བྱེད་རྒྱུ་དང་ཞིབ་འཇུག་བྱེད་རྒྱུ། འགན་འཁུར་ལེན་རྒྱུའི་དུས་ཚོད་རེད་ཅེས་གསུངས་འདུག་པཱ་ལེ་སི་ཐན་གྱི་གཞུང་ཚབ་ཆེན་མོས་སྤྱི་ཟླ་བཅུ་པའི་ཚེས་བདུན་ཉིན་མོར་བྱུང་བའི་མི་སེར་དོན་རྐྱེན་ལ་སྐྱོན་འཛུགས་གནང་བ་དང་ཆབས་ཅིག་པཱ་ལེ་སི་ཐན་གྱི་བུད་མེད་དང་ཕྲུ་གུ་རྒན་འཁོགས་གཙོས་པའི་ཞི་བའི་མི་སེར་བསད་པར་སུ་ཞིག་གིས་སྐྱོན་འཛུགས་གནང་གི་མི་འདུག་ཅེས་བརྗོད་ཡོད། བགྲོ་གླེང་ཐོག་ལ་ཨི་སི་རལ་གཞུང་ཚབ་ཆེན་མོས།

ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་ཇཱོན་སན་ལ་ཡུ་རོབ་རྒྱལ་ཁབ་ཉི་ཤུ་རྩ་གསུམ་གྱི་གྲོས་ཚོགས་ཚོགས་གཙོ་རྣམས་མཉམ་འབྲེལ་གྱིས་ཕྱག་བྲིས་བཏང་ནས་ཡུ་ཀེ་རེན་ལ་ཨ་རིའི་རོགས་རམ་གསར་པ་གནང་དགོས་པར་སྐུལ་མ་གནང་ནའང་ཁོང་གིས་དེའི་སྔོན་ལ་ཨ་རིའི་ས་མཚམས་བཙན་འཛུལ་མེད་པ་བཟོ་རྒྱུའི་ཁྲིམས་འཆར་གཏན་འབེབས་བྱེད་དགོས་པ་རེད་ཅེས་གསུངས་ནས་མོས་མཐུན་གནང་མེད་པའི་སྐོར་གྱི་གནས་ཚུལ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་ཕབ་བསྒྱུར་དང་སྙན་སྒྲོན་ཞུ་གི་རེད། ཡུ་ཀེ་རེན་གྱི་ཤར་རྒྱུད་གྲོང་ཁྱེར་སྦག་མུད་ཉེ་ཁུལ་དུ་ཨུ་རུ་སུའི་དམག་མི་ལ་དམག་འཐབ་བཞིན་པའི་ཡུ་ཀེ་རེན་གྱི་དམག་མི་མཱི་ཁ་ལོས་གསུངས་པར། ཉེ་དུས་རྒྱལ་ཁ་ཐོབ་པ་ཚོས་སེམས་ཤུགས་འཕར་ནས་དགྲ་བོ་ཨུ་རུ་སུས་ཕྱོགས་ཐམས་ཅད་ནས་བྱེད་སྒོ་མང་ལ་བཏང་གི་འདུག་སྟེ། ང་ཚོས་འདི་གའི་གཡུལ་སར་དམག་བཀག་ཡོད་ཡིན་ནའི་གོ་མཚོན་ལག་ཆ་ཆེ་བའི་རིགས་དང་ལྗི་བའི་རིགས་གནས་ཀྱི་འདུག་ང་ཚོས་དམག་དེ་བཀག་པ་མ་ཚད་རྒོལ་ལན་འཐབ་ཐུབ་ཀྱི་རེད་དེ་གོ་མཚོན་ལག་ཆ་མེད་པ་དང་གནམ་དམག་གི་ཆ་རྐྱེན་མེད་ན། གནོད་འཚེ་ཆུང་ལ་བཏང་ཐུབ་ཙམ་མ་གཏོགས་སྔ་ཕྱི་མ་གཏོགས་ང་ཚོ་བསད་ཀྱི་རེད་གསུངས་ནས། ཨུ་རུ་སུའི་དམག་བཀག་ཐུབ་རྒྱུ་ལ་ཡུ་ཀེ་རེན་ལ་གོ་མཚོན་ལག་ཆ་ཆེ་བ་དང་ལྗི་བའི་རིགས་ད་དུང་སྣོན་པའི་གནས་ཀྱི་ཡོད་པ་ཡུ་ཀེ་རེན་གྱི་དམག་མིས་གསུངས་ཀྱི་འདུག། དེ་ལྟར་གྱི་སྐབས་དེར་ཡུ་ཀེ་རེན་མ་ཚད་ཇར་མ་ནི་ཨོས་ཏྲེ་ལི་ཡ་ཅེག་སྤྱི་མཐུན་ལི་ཐི་ཝེ་ནི་ཡ་ཨེ་སི་ཐོ་ནི་ཡ་ལཱ་ཐི་ཝེ་ཡ་སི་པེན་ཧྥ་རན་སི་ཕོ་ལན་སོགས་ཡུ་རོབ་ཀྱི་རྒྱལ་ཁབ་ཉི་ཤུ་རྩ་གསུམ་ཙམ་གྱི་གྲོས་ཚོགས་ཀྱི་ཚོགས་གཙོས་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་སྤྱི་མཐུན་ཚོགས་པའི་ཁོངས་མི་མ་ཀ་ཇཱོན་སན་ལ་ཕྱག་བྲིས་གནང་ནས། ཨ་རིས་ཡུཀ་རེན་ལ་ཞི་དྲག་གཉིས་ཀའི་རོགས་རམ་སྣོན་སྤེལ་གནང་རྒྱུའི་ཁྲིམས་འཆར་གྲོས་ཚོགས་གོང་མས་བཀའ་འཁྲོལ་གནང་ཟིན་པ་དེར་གྲོས་ཚོགས་འོག་མའི་བཀའ་འཁྲོལ་ཐག་བཅད་རྒྱུར་འོས་ཤོག་བསྡུ་བར་སྐུལ་མ་ཞུས་གནང་ཡོད་པས་འདི་ག་ཨ་རིའི་རླུང་འཕྲིན་ཁང་གིས་བཀའ་འདྲི་ཞུ་དུས་ཁ་སང་ཚོགས་གཙོ་ཇཱོན་སོན་གྱིས་གསུངས་པར། ཐབས་ལམ་ཡོད་པ་ཡོངས་ལ་གྲོས་ཚོགས་འོག་མས་གཟིགས་བཞིན་པ་རེད། ཨ་རིའི་གཞུང་གིས་འཆར་དངུལ་གཏན་འབེབས་ཟིན་པ་ད་ག་ཡུཀ་རེན་ལ་རོགས་རམ་གནང་དོན་དེ་ལ་གཟིགས་ཀྱི་ཡིན་ཞེས་གསུངས། ཡུ་ཀེ་རེན་ལ་ཨ་རིའི་རོགས་རམ་གསར་པ་དེ་ལ་འགོག་རྐྱེན་དེ་ལྟར་ནི་ཨ་རིའི་ས་མཚམས་བཙན་ལ་གཏང་རྒྱུ་དང་ཨ་རིའི་རྒྱལ་ཁབ་ཀྱི་བདེ་འཇགས་བཙན་ལ་གཏང་རྒྱུ་དང་ཡུ་ཀེ་རེན་ལ་རོགས་རམ་གནང་རྒྱུ་དང་ཨ་རིས་སྐྱབས་བཅོལ་གནང་སྟངས་ལ་ལེགས་བཅོས་སོགས་པ་མཉམ་དུ་བཅུག་ཡོད་པའི་ཁྲིམས་འཆར་ཞིག་སྲིད་འཛིན་ཟུར་པ Trump གྱི་སྐུལ་མ་ཞིག་ལ་ཉན་ནས་སྤྱི་མཐུན་ཚོགས་པའི་ཁོངས་ཀྱི་གྲོས་ཚོགས་འཐུས་མིས་བཀག་པའི་རྗེས་ལ་བྱུང་ཡོད་པ་དང། འགོག་རྐྱེན་དེ་ལྟར་ལ་གྲོས་ཚོགས་གོང་མའི་ནང་གི་སྤྱི་མཐུན་ཚོགས་པའི་འཐུས་མི་ཁ་ཤས་དང་མང་གཙོ་ཚོགས་པའི་ཁོངས་ཀྱི་འཐུས་མི་ཚོས་གཞིར་བཟུང་གནང་ནས། མང་གཙོ་ཚོགས་པའི་ཁོངས་ཀྱི་གྲོས་ཚོགས་གོང་མའི་འཐུས་མི Chris Murphy ལྟ་བུས་གསུངས་པར། ད་གྲོས་ཚོགས་འཐུས་མི Mike Johnson གྱིས་ཐག་གཅོད་གང་བྱས་རེད། ཁོང་རང་ཡུ་ཀེ་རེན་ཨུ་རུ་སུའི་ལག་པ་ལ་ཤོར་འཇུག་མཁན་གྱི་མི་དེ་བྱ་མི་བྱ་ཁོ་རང་གིས་ཐག་བཅད་ཡ་རེད་སོགས་གསུངས་ཀྱི། ཨ་རིའི་རྒྱལ་སྲུང་དྲུང་ཆེ་ཟུར་པ Leon Panetta འདི་ག་ཨ་རིའི་རླུང་འཕྲིན་ཁང་ལ་གསུངས་པ་ཞིག་ལ། མཐའ་དོན་ཐད་ལ་གྲོས་ཚོགས་ཀྱི་ཚོགས་གཙོ Johnson གྱིས་འོས་ཤོག་དེ་ལམ་ལ་མ་བཏང་ན་ཁོང་རང་དང་སྤྱི་མཐུན་ཚོགས་པ་གཉིས་ཀ་པུ་ཏྲིན་ལ་རྒྱབ་སྐྱོར་བྱེད་མཁན་ལ་མཐོང་ཚུལ་བྱུང་ཡ་ཞིག་ཁོང་རང་གིས་རྟོགས་དགོས་ཀྱི་ཡོད་རེད་བསམ་གྱི། དེ་འདྲ་ཁོང་ཚོས་འདོད་པ་བྱེད་ཀྱི་ཡོད་མ་རེད་བསམ་གྱི་ཞེས་གསུངས་ཀྱི། འདི་ལྟར་གྱི་སྐབས་ཁ་ས་ཨུ་རུ་སུ་རུ་པུ་ཏྲིན་གྱིས་རྒྱལ་དོན་སྲིད་ཞུ་རྒྱལ་ཡོངས་ཁྱབ་པ་ཁྱབ་བསྒྲགས་བྱེད་དུས། ཁོ་རང་ལ་ནུབ་ཕྱོགས་གཏོར་ཐུབ་པའི་རྡུལ་ཕྲན་མཚོན་ཆ་ཡོད་པས། ཡུ་ཀེ་རེན་གྱི་ནང་ལ་ནེ་ཊོའི་དམག་མི་གཏང་རྒྱུའི་མཇུག་འབྲས་ནི་ཇུས་ཉེས་ཆགས་རྒྱུ་སོགས་ཉེན་བརྡ་བཏང་འདུག། ཧྥ་རན་སི་གི་སྲིད་འཛིན Emmanuel Macron གྱིས་ནེ་ཊོ་ཚོགས་མི་རྒྱལ་ཁབ་སུམ་ཅུ་སོ་གཅིག་ནང་ཁུལ་ལ་བཀའ་བསྡུར་ཞིག་དབུ་བཙུགས་ནས། ཡུ་ཀེ་རེན་གྱིས་ཨུ་རུ་སུ་ལ་འཐབ་དུས་ཡུ་རོབ་ཀྱི་བདེ་སྲུང་གི་སླད་དུ་ཡང་འཐབ་ཀྱི་ཡོད་པས་ཡུ་ཀེ་རེན་གྱི་དཔུང་རོགས་ལ་ནུབ་ཕྱོགས་ཀྱི་དམག་མི་ཁྱོན་ནས་གཏང་མི་སྲིད་པ་བྱེད་ཡག་མེད་པ་ཞིག་གསུངས་ཡོད་པ་རེད་འདུག། ཉེ་ཆར་བོད་མིའི་སྒྲིག་འཛུགས་ཀྱི་འགོ་ཁྲིད་རྣམས་ཀྱིས་འབུམ་རམས་པ་རྒྱལ་ལོ་ལགས་ཀྱིས་བརྩམས་གནང་བའི་གུང་ཐང་སྐུ་འཕྲེང་དྲུག་པ་ཁྲི་ཆེན་བསྟན་པའི་དབང་ཕྱུག་མཆོག་གི་མཛད་རྣམ་དཔེ་དེབ་སྦེལ་ཇམ་དུ་དབུ་འབྱེད་གནང་ཡོད་པའི་སྐོར་དཀོན་མཆོག་དོན་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གི་རེད། ཉེ་ཆར་ཕྱི་ཟླ་གཉིས་པའི་ཚེས་ཉེར་ལྔ་གི་ཉིན་གུང་ཐང་སྐུ་འཕྲེང་དྲུག་པ་ཁྲི་ཆེན་བསྟན་པའི་དབང་ཕྱུག་མཆོག་གི་མཛད་རྣམ་དེ་སྲིད་པ་འགུལ་བའི་ཆོན་འཕྲང་ཅེས་པའི་དཔེ་དེབ་ཀྱི་དབུ་འབྱེད་མཛད་སྒོ་ཡོ་རོབ་རྒྱལ་ཁབ་སྦེལ་ཇམ་དུ་འཚོགས་འདུག་དེབ་འདི་ནི་ནུབ་བྱང་མི་རིགས་སློབ་ཆེན་གྱི་དགེ་རྒན་ཆེན་མོ་ཟུར་པ་དང། ཁེ་ན་ཌའི་ཊོ་རོན་ཊོ་སློབ་ཆེན་གྱི་སྤྱི་ཚོགས་རིག་པའི་འབུམ་རམས་པ། ལྡོང་ཞིང་ཀར་བ་རྒྱལ་ལོ་ལགས་ཀྱིས་ལོ་མང་པོ་གི་རིང་རྩོམ་འབྲི་གནང་ནས་མཇུག་གྲུབ་པ་ཞིག་རེད། ང་བོད་ནང་ན་ཡོད་དུས་སྐབས་དེ་ནས་བཟུང་སྟེ་གྲ་སྒྲིག་བྱས་ནས་ལོ་བདུན་འགོར་སོང།
ལོ་བདུན་འགོར་སོང། དེ་ནས་བོད་ནང་ནས་གྲ་སྒྲིག་བྱས། དེ་ནས་ཕྱི་ལོགས་འབྱོར། ཕྱི་ལོགས་འབྱོར་ནས་ཕྱི་ལོགས་ནས་ར་ཕྱི་ལོགས་ན་ཡོད་རྒྱུ་དེ་རྒྱུ་ཆ་ཚང་མ་འཛོམས་ཀྱི། ད་ད་རིགས་འདི་ལྟ་བུ་གཞིས་བྱེས་གཉིས་ཆ་གི་རྒྱུ་ཆ་ཆ་ཚང་འཛོམས་མི་འཇུག་དེ་འདྲ་གི་ཅིག་མཛའ་གནམ་གྱི་ཁ་ཚང་བ་ཞིག་ཆགས་བསྡད་པ་རེད། རྩོམ་པ་པོས་དེབ་འདི་འབྲི་དགོས་པའི་དམིགས་ཡུལ་ཡང་གུང་ཐང་བསྟན་པའི་དབང་ཕྱུག་མཆོག་གིས་བོད་ཀྱི་ལོ་རྒྱུས་ཀྱི་དུས་སྐབས་གཉན་འཕྲང་ཅན་ཞིག་གི་ནང་དུ་བོད་མི་རིགས་ཀྱི་ཆེད་དུ་སྐུ་ངལ་མང་པོ་མྱངས་ཤིང། ཁྱད་པར་དུ་པཎ་ཆེན་རིན་པོ་ཆེའི་ཡང་སྲིད་ཀྱི་སྐོར་དང་བོད་མི་རིགས་ཀྱི་ས་གནས་རང་སྐྱོང་བཅས་ལ་ཕྱག་ལས་གནང་བ་དང། པཎ་ཆེན་རིན་པོ་ཆེ་སྐུ་འཚོ་བཞུགས་ཀྱི་སྐབས་སུ་ཁོང་ལ་ཕྱག་རོགས་མང་པོ་གནང་ཡོད་པ་མ་ཟད་སྐུ་གཤེགས་པའི་རྗེས་ལ་ཡང་ཁོང་གི་མཛད་པ་འཕྲིན་ལས་ཀྱི་རྒྱུན་བསྐྱངས་བ་སོགས

ཁོང་ལ་རྒྱལ་ཡོངས་འོས་བསྡུའི་སྐབས་སུ་རྒྱབ་སྐྱོར་གནང་རྒྱུ་ཁས་ལེན་གཙང་མ་མེད་པ་ལས་འགུལ་སྤེལ་བའི་སྐོར་གྱི་གནས་ཚུལ་གཤམ་ལ་གསན་གཟིགས་གནང་རོགས་གནང། གྷ་ཛའི་ལྷོ་ཕྱོགས་ཀྱི་ར་ཧྥ་གྲོང་ཁྱེར་ལ་ཨི་ཟི་རལ་གྱིས་མཁའ་ཐོག་ནས་རྒོལ་རྡུང་མུ་མཐུད་ནས་གཏོང་བཞིན་པའི་སྐབས་སུ་ཕྱོགས་གཞན་ཞིག་ནས་ཁ་ཆེའི་ར་མ་དན་ཟླ་བ་མ་ཤར་བའི་སྔོན་ལ་བར་འདུམ་གནང་མཁན་ཚོས་འཕྲལ་སེལ་རིང་མེ་འཕེན་མཚམས་འཇོག་ཡོང་ཐབས་གནང་བཞིན་ཡོད་པ་རེད། ངའི་རེ་བ་ལ་བདུན་ཕྲག་རྗེས་མའི་གཟའ་ཟླ་བ་ལ་ང་ཚོས་མེ་འཕེན་མཚམས་འཇོག་བྱེད་ཐུབ་ཀྱི་རེད་དྲན་གྱི་ཡོད་ཅེས་གསུངས་འདུག་བཟང་ཕྱོགས་ཀྱི་འགྱུར་བ་ཞིག་ནི་སྲིད་འཛིན་བྷ་ཌེན་ལ་དགོས་ཀྱི་ཡོད་གང་ཡིན་ཟེར་ན་དམངས་གཙོ་ཚོགས་པ་ནང་ཁུལ་ནས་མི་མང་པོས་གྷ་ཛ་རུ་མི་བསད་ཁྲག་སྦྱོར་གྱི་ལས་ཀར་ངོ་རྒོལ་བྱེད་བཞིན་ཡོད་པ་རེད། གཟའ་མིག་དམར་ཉིན་མོར་མི་ཤི་གན་དུ་དམངས་གཙོ་ཚོགས་པའི་སྔོན་འགྲོའི་འོས་བསྡུའི་ནང་སྲིད་འཛིན་བྷ་ཌེན་ལ་རྒྱལ་ཁ་ཐོབ་ཡོད། འོན་ཀྱང་མི་ཤི་གན་ལ་ཉན་ཞེས་པའི་ལས་འགུལ་བརྒྱུད་ཁོང་ལ་ཁ་གཏད་ལངས་ཡོད་པ་རེད་སྲིད་འཛིན་བྷ་ཌེན་གྱིས་མེ་འཕེན་མཚམས་འཇོག་བརྟན་པོ་བཟོ་རྒྱུར་ཁོང་ལ་འོས་ཤོག་བླུགས་རྒྱུར་ཁས་ལེན་གསལ་པོ་བྱེད་རྒྱུ་མེད་ཅེས་བྲིས་ནས་འོས་ཤོག་མི་བླུགས་རྒྱུའི་ཐབས་ཤེས་འཚོལ་གྱི་ཡོད་པ་རེད། ཁོང་གིས་མི་ཆོས་དང་མཐུན་པ་སྙིང་རྗེ་ཡོད་པའི་སྒོ་ནས་རྒྱལ་ཁབ་སྣེ་ཁྲིད་གནང་གི་རེད་ང་ཚོས་བསམ་མྱོང་ཡོད་འོན་ཀྱང་དེ་ལས་ལྡོག་སྟེ་ཁོང་གིས་ཁ་ཞེ་མི་མཚུངས་པའི་སྒོ་ནས་སྣེ་ཁྲིད་བྱེད་ཀྱི་འདུག་ཅེས་བརྗོད་འདུག། ཨ་རིའི་རྒྱལ་ཡོངས་ཀྱི་ཆབ་སྲིད་ལྟར་ན་ཨ་རབ་དང་ཁ་ཆེ་འོས་འཕེན་པ་རྣམས་ཀྱི་འོས་འཕེན་མཁན་གྱི་ཤོག་ཁག་དེ་གལ་ཆེན་པོ་མིན་ན་ཡང་ཁས་ལེན་གཙང་མ་མི་བྱེད་མཁན་གྱི་འོས་འཕེན་པའི་གྲངས་ཀ་འབུམ་གཅིག་ཙམ་བྱུང་བ་དེ་ནི་ཨ་རི་བ་ཇི་ཙམ་གྱིས་མོས་མཐུན་མེད་པ་བརྡ་བཏང་གི་ཡོད། དེའི་ཁོངས་སུ་གྲངས་ཉུང་མི་རིགས་ཀྱི་འོས་འཕེན་པ་དང་དམངས་གཙོ་ཚོགས་པ་ནང་ཁུལ་ནས་ལྟ་བ་གུ་ཡངས་སམ་ཡར་ཐོན་དང་ལོ་གཞོན་རྣམས་ཚུད་ཀྱི་ཡོད། དམངས་གཙོ་ཚོགས་པའི་མཐོ་རིམ་མི་སྣ་ཚོས་དམངས་གཙོ་ཚོགས་པའི་མི་ཚོས་འདེམས་ཀ་གཞན་དེ་སྡུག་པོ་དང་ཞེད་སྣང་ལངས་མཁན་ལ་བརྩིས་ནས་ཚང་མས་སྐུ་ཞབས་སྦ་ཏན་ལ་འོས་ཤོག་འཕེན་རྒྱུ་ཡིན་པ་ཚོད་དཔག་བྱེད་ཀྱི་ཡོད་འོན་ཀྱང་དེ་ཡིས་འོས་འཕེན་པར་ཁོང་ཁྲོ་ལངས་ཀྱི་ཡོད་ཅེས་བརྗོད་འདུག་ཁ་ཆེའི་ཆོས་བྱེད་མཁན་གྱི་ཨ་རི་བ་ཁག་ཅིག་གིས་འདེམས་ཀ་གཞན་དེ་སྦ་ཏན་ནང་བཞིན་སྡུག་ཅག་མ་རེད་ཟེར་གྱི་ཡོད། དམངས་གཙོ་ཡར་ཐོན་ཕྱོགས་ཀྱི་སམ་ར་ལུག་མན་ནི་སྦ་ཏན་ལ་རྒྱབ་སྐྱོར་ཕྱིར་འཐེན་བྱེད་དགོས་པའི་ལས་འགུལ་ཚོགས་པ་ནང་ཡོད་པ་རེད། ང་ལྟ་བུ་ཞིག་ཆབ་སྲིད་ཀྱི་ལྟ་གྲུབ་ཡོངས་སུ་འགལ་ཟླ་ཡོད་པ་ཞིག་གིས་སྲིད་འཛིན་བཱ་ཏན་ལས་ཁུངས་ནས་ཕུད་ཆེད Trump ལ་རྒྱབ་སྐྱོར་བྱེད་འདོད་ཡོད་པ་ཤེས་ཀྱི་ཡོད་པ་དེ་ནི་སྲིད་འཛིན་བཱ་ཏན་གྱི་ཕྱག་ལས་ལ་མོས་མཐུན་མེད་པའི་བདེན་དཔང་བྱེད་ཀྱི་ཡོད་རེད་ཅེས་བརྗོད་འདུག་ད་དུང་བདེན་དཔང་གཞན་ཞིག་ནས་ཨ་མི་རི་ཀའི་གནམ་དམག་གི་མཁའ་དམག་གནམ་གྲུའི་ཁ་ལོ་པ Aaron Bushnell གྱིས་གཟའ་ཉི་མར་ཨི་ཟི་རལ་གྱི་གཞུང་ཚབ་ཀྱི་མདུན་ལ་རང་ལུས་མེ་བསྲེགས་བཏང་སྟེ་ཨི་ཟི་རལ་གྱི་སྲིད་བྱུས་ལ་ངོ་རྒོལ་བྱས་ཡོད། ཕོ་བྲང་དཀར་པོས་ཁོང་འདས་གྲོངས་ཕྱིན་པ་ནི་གོད་ཆག་ཆེན་པོར་བརྩིས་ཡོད་ཅིང། སྤྱི་ཚོགས་ལ་དེས་ག་རེ་མཚོན་པ་ང་ཚོས་བསམ་ཤེས་བྱེད་ཀྱི་ཡོད་སྲིད་འཛིན་སྦ་ཏན་གྱིས་ཀྱང་དེར་བསམ་ཤེས་གནང་གི་ཡོད་རེད་ང་ཚོས་དེའི་ཐད་ལ་དོ་སྣང་ཞེ་དྲགས་བྱེད་ཀྱི་ཡོད་ལ་སྤྱི་ཚོགས་ལ་མྱོང་བ་གང་ཡོད་པ་ཡང་དོ་སྣང་བྱེད་ཀྱི་ཡོད་ཅེས་བརྗོད་འདུག་མང་ཚོགས་ཀྱི་བསམ་ཚུལ་ཞིབ་འཇུག་མང་པོའི་ནང་གྷ་ཛ་ནང་མེ་འཕེན་མཚམས་འཇོག་བརྟན་པོའི་སྒོ་ནས་ཡོང་རྒྱུར་རྒྱབ་སྐྱོར་བྱས་ཡོད་འོན་ཀྱང་ཁོང་ཚོའི་དགོས་འདུན་ལ་ཉན་གྱི་མི་འདུག་ཅེས་བརྗོད་ཀྱི་ཡོད། ཁོང་ཚོས་ཞལ་འདེབས་གནང་མཁན་ཚོར་ཁ་ཉན་པ་དང་གནོན་ཤུགས་སྤྲོད་མཁན་གྱི་རུ་ཁག་ཚོའི་ཁ་ཉན་གྱི་ཡོད་རེད་བྱེད་དུས་ཚོགས་པའི་དབང་ཆ་གཙོ་བོ་དེ་སུའི་ཕྱོགས་ལ་ཡོད་རེད་དེ་ནི་དབང་འཛིན་པའི་སར་ཡོད་རེད་ཚོགས་པར་འོས་ཤོག་མང་ཤོས་གང་ནས་ཡོང་གི་ཡོད་རེད་ཟེར་ན་དེ་ནི་ཡར་ཐོན་ཕྱོགས་ནས་ཡོང་གི་ཡོད་ཙང་ད་ལྟའི་སྲིད་ཇུས་འཛིན་པ་དེ་ཡིས་དེའི་ཕྱོགས་ལ་དྲང་བདེན་དང་ཞི་བདེར་རྒྱབ་སྐྱོར་བྱེད་ཀྱི་མེད་པའི་ཚོར་སྣང་སླེབས་ཀྱི་ཡོད་རེད་ཅེས་བརྗོད་འདུག། ཛོག་བྷེ་ཡིས་སྐུ་ཞབས་བྷའེ་ཌེན་གྱི་སྲིད་བྱུས་ལ་འགྱུར་བ་ཡ་ཡུད་ཆེན་པོ་མི་གཏོང་བར་དུ་ཨ་རབ་མི་རིགས་ཀྱི་ཨ་རིའི་འོས་འཕེན་པ་རྣམས་ལ་ཨུ་ཚུགས་བརྒྱབ་ས་མེད་ཅེས་བརྗོད་འདུག་སྤྱི་ཟླ་བཅུ་གཅིག་པའི་ཨ་རིའི་རྒྱལ་ཡོངས་འོས་བསྡུའི་ནང་ལ་མེ་ཤི་གན་མངའ་སྡེ་ནི་དམངས་གཙོ་ཚོགས་པའི་གཞི་འཛིན་ས་གཅིག་ཆགས་ཀྱི་ཡོད་པ་མ་ཟད་འོས་བསྡུའི་རྒྱལ་ཕམ་ཐག་གཅོད་བྱེད་སའི་མངའ་སྡེ་ཞིག་ཡིན་པར་བརྟེན་འོས་ཤོག་གྲངས་ཀ་ཉུང་ཉུང་ཡིན་ཡང་རྒྱལ་ཕམ་ལ་ཁྱད་པར་ཆེན་པོ་བཟོ་རྒྱུའི་ནུས་པ་ཡོད་པ་རེད་གནས་ཚུལ་དེ་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་བསོད་ནམས་གཡང་འཛོམས་ཡིན། རྒྱ་ནག་གཞུང་གིས་ས་ཁང་ཚོང་ལས་ལ་བརྟེན་ནས་དཔལ་འབྱོར་སླར་གསོ་བྱེད་རྒྱུའི་རེ་བ་རྒྱག་གི་ཡོད་ན་ཡང་ས་ཁང་ཚོང་ལས་མུ་མཐུད་དུ་སྡུག་ཏུ་འགྲོ་བཞིན་པའི་སྐོར་གྱི་གནས་ཚུལ་དཀོན་མཆོག་དོན་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གི་རེད། རྒྱ་ནག་གཞུང་གིས་དུས་ཡུན་རིང་པོ་ཞིག་ལ་རྒྱ་ནག་གི་ཁང་ས་གི་ཁྲོམ་ར་གི་དཀའ་ངལ་འདི་སེལ་ཐབས་བྱེད་ཀྱི་ཡོད་ན་ཡང་གཟའ་ཕུར་བའི་ཉིན་གསལ་བསྒྲགས་སྤེལ་བའི་གནས་ཚུལ་ལྟར་ན་ཁང་ས་གི་ཁྲོམ་རར་མུ་མཐུད་ནས་ཉམས་ཆག་བྱུང་བཞིན་པ་དང་རྒྱ་ནག་གི་ཁང་སའི་ཐོན་ལས་གཉེར་མཁན་གྱི་སྤྱི་གཉེར་ཁང་ཆེན་པོ་བརྒྱ་ཡིས་སྤྱི་ཟླ་གཉིས་པའི་ནང་ཁང་པ་གསར་བ་བཙོང་བའི་ཚད་དེ་ན་ནིང་གི་དུས་མཉམ་དང་བསྡུར་ན་བརྒྱ་ཆའི་དྲུག་ཅུ་ཡིས་མར་ཆག་ཡོད་པ་དང། དེ་སྔོན་རྒྱ་ནག་གི་ཁང་སའི་ཐོན་ལས་གཉེར་མཁན་གྱི་སྤྱི་གཉེར་ཁང་ཆེ་ཤོས་ཡིན་པའི Country Garden ཅེས་པའི་སྤྱི་གཉེར་ཁང་གིས་ཧོང་ཀོང་གི་དངུལ་བུན་གཏོང་སའི་སྤྱི་གཉེར་ཁང་ཡོང་ཧན་ཅེས་པར་ཧོང་ཀོང་སྒོར་མོ་དུང་ཕྱུར་བཅུ་དྲུག་གི་སྐྱེད་ཀ་དང་བཅས་པ་དུས་ལྟར་མ་སྤྲད་པས་སྤྱི་གཉེར་ཁང་འདིས Country Garden ཅེས་པའི་རྒྱ་ནག་གི་སྤྱི་གཉེར་ཁང་འདི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་གྱི་ཉིན་ཧོང་ཀོང་ཆེས་མཐོའི་ཁྲིམས་ཁང་ལ་གཏུག་བཤེར་ཀྱང་བྱས་འདུག་མོད། ཡིན་ན་ཡང་སྤྱི་གཉེར་ཁང་དེས་ད་དུང་ཡང་ཁང་བ་འཛུགས་སྐྲུན་བྱ་རྒྱུ་མཚམས་བཞག་མི་འདུག། ད་སྔ་ཁང་བ་འཛུགས་སྐྲུན་གྱི་ལས་མཚམས་བཞག་པའི་གནས་ཚུལ་ཅང་བྱུང་མ་སོང། ང་ཚོ་ན་ནིང་གི་ཟླ་དྲུག་པ་ནས་ཡོང་སྟེ་ཟླ་བཅུ་གཉིས་བར་ལས་ཀ་ལས་པ་ཡིན། དེ་ནས་ལོ་གསར་དུ་ཕྱིན་ཅིང་ད་ཡང་ཕྱིར་ལས་ཀ་ལས་རུ་ཡོང་ཡོད། ལས་ཀ་མཚམས་འཇོག་རྒྱུའི་གནས་ཚུལ་ཞིག་གླེང་གི་མི་འདུག་ཟེར། རྒྱ་ནག་ལ་མཚོན་ན Country Garden ཅེས་པའི་སྤྱི་གཉེར་ཁང་འདི་ལས་གཞན། ཁང་སའི་ཐོན་ལས་གཉེར་མཁན་གྱི་སྤྱི་གཉེར་ཁང་ཆེ་ཤོས་ཧིན་ཏཱ་ལ་ཡང་ཧོང་ཁོང་གི་ཆེས་མཐོའི་ཁྲིམས་ཁང་ནས་བུ་ལོན་སྤྲོད་དགོས་པའི་བཀའ་བཏང་ཡོད་པ་རེད། གནས་སྟངས་འདི་དག་གིས་རྒྱ་ནག་གཞུང་གིས་ཁང་སའི་ཐོན་ལས་ལ་བརྟེན་ནས་དཔལ་འབྱོར་སླར་གསོ་བྱ་རྒྱུའི་རེ་བ་འགྲུབ་ཀྱི་མེད་པས་ན་འདི་སྣང་མེད་དུ་གཏོང་མི་རུང་བའི་གནད་དོན་གལ་ཆེན་ཞིག་ཏུ་གྱུར་ཅིང་ཁང་བ་ཉོ་མཁན་དང་བུ་ལོན་གཏོང་མཁན་ཚང་མས་ཀྱང་སེམས་ཁྲལ་བྱེད་ཀྱི་ཡོད་པ་རེད། ངས་མུ་མཐུད་ནས་ཁང་སའི་ཐོན་ལས་ལ་དོ་སྣང་བྱེད་ཀྱི་ཡོད་ཞིབ་ཕྲའི་གནས་ཚུལ་ཤེས་ཐུབ་མེད་ན་ཡང་ཧིན་ཏཱ་དང Country Garden གྱི་སྤྱི་གཉེར་ཁང་གཉིས་ཀྱི་གནས་སྟངས་ལ་བལྟས་ཡོང་ཚེ་ཁང་པ་ཉོ་རྒྱུར་གཟབ་ནན་བྱས་ཏེ་སློབ་སྦྱོང་དང་རྒྱུས་ལོན་བྱ་རྒྱུ་ལས་རྨོངས་ཚོད་བྱས་ནས་ཁང་པ་ཉོ་མི་རུང་ཟེར། རྒྱ་ནག་གི་ཁང་སའི་ཐོན་ལས་ལ་ཉམས་ཆག་བྱུང་བ་དང་བསྟུན་ནས་ཁང་རིན་མུ་མཐུད་ནས་མར་ཆག་བཞིན་པ་དང་ཁང་ཚོང་གཉེར་མཁན་གྱི་སྤྱི་གཉེར་ཁང་དག་བུ་ལོན་གྱི་འོག་ཏུ་ཚུད་ལ། ཁང་པ་ཉོ་མཁན་དག་ལ་དེ་ལྟར་དཀའ་ངལ་འཕྲད་བཞིན་པ་ཡིས་རྒྱ་ནག་གི་དཔལ་འབྱོར་སླར་གསོ་བྱ་རྒྱུར་ཡང་དེ་ལྟར་ནར་འགྱངས་སུ་ལུས་བཞིན་པ་དང་དཀའ་ངལ་འདི་ཧོང་ཁོང་དུ་ཡང་བྱུང་བཞིན་པ་ཞིག་རེད། ང་ཚོས་ལོ་ཤས་རིང་གི་རིམས་ནད་ཀྱི་དཀའ་ངལ་བརྒྱུད་ཀྱང་ད་ལྟ་ཡང་དཔལ་འབྱོར་སླར་གསོ་ཡོང་མིན་བཤད་ཚོད་མི་ཐུབ་པ་ཞིག་རེད། ཧོང་ཁོང་གི་དཔལ་འབྱོར་དང་རྒྱ་ནག་ནང་ལོགས་ཀྱི་དཔལ་འབྱོར་གང་ལ་མཚོན་ན་ཡང་སྔོན་ཆད་ལྟར་སྟོབས་ཆེན་པོ་མ་རེད། དེ་བས་གནས་སྟངས་འདི་དག་ལ་དམིགས་ནས་གཞུང་གི་སྲིད་ཇུས་ལ་ཡང་འགྱུར་ལྡོག་བྱུང་བཞིན་པ་རེད་ཟེར། རྒྱ་ནག་གཞུང་གིས་ཀྱང་ཁང་ས་གི་ཐོན་ལས་ལ་ཉམས་ཆག་བྱུང་བའི་དཀའ་ངལ་སེལ་ཆེད་སྐྱེད་ཀ་མར་ཕབ་པ་དང་ཁང་པ་ཉོ་རྒྱུར་ཚོད་འཛིན་མི་བྱ་བ་སོགས་ཀྱི་སྲིད་ཇུས་མང་པོ་ཞིག་ལག་བསྟར་བྱས་ན་ཡང་ད་དུང་ཡང་དཀའ་ངལ་འདི་སེལ་ཐུབ་ཀྱི་མེད་པར་གནས་སྟངས་སྡུག་ནས་སྡུག་རུ་འགྲོ་བཞིན་པ་རེད། ཕྱི་ཟླ་གསུམ་པའི་ཚེས་ལྔ་གཟའ་མིག་དམར་ཉིན་མོར་ཨ་མི་རི་ཀའི་མངའ་སྡེ་མང་པོའི་ནང་ལ་སྔོན་འགྲོའི་འོས་བསྡུ་འཚོགས་རྒྱུ་ཡིན་པར་བརྟེན་ཁྱད་པར་ཅན་གྱི་གཟའ་མིག་དམར་ཞེས་འབོད་ཀྱི་ཡོད། ལོ་འདིར་ཁྱད་པར་ཅན་གྱི་གཟའ་མིག་དམར་ཉིན་མོར་མངའ་སྡེ་བཅོ་ལྔ་དང་ས་ཁོངས་གཅིག་ནང་ལ་འོས་ཤོག་འཕེན་རྒྱུ་ཡིན་པའི་སྐོར་དཀོན་མཆོག་དོན་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གི་རེད། གསུམ་པའི་ཚེས་ལྔ་སྟེ་གཟའ་མིག་དམར་གྱི་ཉིན་སྲིད་འཛིན་འོས་མི་འདེམས་མཁན་གྱི་མངའ་སྡེའི་གྲངས་ཀ་དེ་ཉིན་གཞན་པ་གང་ལས་ཀྱང་མང་བས་ན་ཉིན་འདི་ལ་ཁྱད་པར་ཅན་གྱི་གཟའ་མིག་དམར་ཞེས་འབོད། ད་ལོར་མངའ་སྡེ་བཅོ་ལྔ་དང་ས་ཁུལ་གཅིག་ཏུ་ཁྱད་པར་ཅན་གྱི་གཟའ་མིག་དམར་གྱི་ཉིན་འདེམས་ཤོག་འཕེན་རྒྱུ་ཡོད་ཅིང་དམངས་གཙོ་ཚོགས་པས་ཨེ་ཨོ་བ་མངའ་སྡེ་རུ་འོས་བསྡུ་གི་མཇུག་འབྲས་བསྒྲགས་རྒྱུ་རེད། བདམས་ཐོན་འཐུས་མི་ཆིག་སྟོང་བཞི་བརྒྱ་ཉི་ཤུ་དེ་བདམས་ཐོན་འཐུས་མི་ཡོངས་ཀྱི་བརྒྱ་ཆ་གི་སུམ་ཅུ་སོ་དྲུག་ཐོབ་ཚེ་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི་ཆགས་ཐུབ་ཅིང་ཡང་བདམས་ཐོན་འཐུས་མི་ཆིག་སྟོང་ཉིས་བརྒྱ་བཅོ་ལྔ་དེ་བདམས་ཐོན་འཐུས་མི་ཡོངས་ཀྱི་བརྒྱ་ཆ་གི་ལྔ་བཅུ་ཐོབ་ཚེ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་ཆགས་ཐུབ་པ་རེད། ཁྱད་པར་ཅན་གྱི་གཟའ་མིག་དམར་ཅེས་པའི་ཚིག་འདི་ནི་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་གི་ལོར་གཞི་ནས་བྱུང་འདུག་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ལོར Bill Clinton སྲིད་འཛིན་ཆགས་རྒྱུར་ཁྱད་པར་ཅན་གྱི་གཟའ་མིག་དམར་བརྒྱུད་ནུས་པ་ཆེན་པོ་ཐོན། ཉིས་སྟོང་གི་ལོར་དམངས་གཙོ་ཚོགས་པའི Al Gore དང་སྤྱི་མཐུན་ཚོགས་པའི George Bush གཉིས་ཡང་ཁྱད་པར་ཅན་གྱི་གཟའ་མིག་དམར་གྱི་ཉིན་བརྒྱུད་ཚོགས་པ་ནང་ཁུལ་གྱི་འོས་མིར་བདམས། ཉིས་སྟོང་བཅུ་དྲུག་གི་ལོར་སྤྱི་མཐུན་ཚོགས་པའི Donald Trump ཁྱད་པར་ཅན་གྱི་གཟའ་མིག་དམར་གྱི་འོས་བསྡུ་གི་འགྲན་རིམ་བཅུ་གི་ནང་ནས་བདུན་ལ་རྒྱལ་ཁ་ཐོབ་འདུག་ཁྱད་པར་ཅན་གྱི་གཟའ་མིག་དམར་བརྒྱུད་ཚོགས་པ་ནང་ཁུལ་གྱི་སྲིད་འཛིན་འོས་མི་ཆགས་མྱོང་མཁན་ལ་རཱ་ནོལ་རེ་གན་དང་ཇོར་ཇི་བུ་ཤི། Bill Clinton དང Hillary Clinton། Barack Obama དང Donald Trump བཅས་ཡོད་པ་རེད། འདི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཀུན་གླེང་གི་གསར་འགྱུར་ལས་རིམ་ཡིན་མཚམས་འདིར་ང་ཚོའི་བོད་དང་རྒྱལ་སྤྱིའི་གསར་འགྱུར་སྙིང་བསྡུས་བྱས་པར་གཟིགས་རོགས་གནང། གཟའ་ཕུར་བུར་ཨ་རིའི་སྲིད་འཛིན་ཇོ་བྷའི་ཏན་དང་ཕྱོགས་གཞན་ནས་སྲིད་འཛིན་ཟུར་པ Trump རྣམ་པ་གཉིས་ལྷོ་ཕྱོགས་མངའ་སྡེ Texas གྱི་ས་མཚམས་ཀྱི་ས་ཆ་ཁག་མི་འདྲ་བར་འོས་བསྡུའི་སྐོར་སྐྱོད་ལ་ཕེབས་ཡོད་པ་རེད། རྒྱལ་ཁབ་ནང་ལ་ས་མཚམས་བརྒྱུད་ཕྱི་མི་གནས་སྤོ་བ་མང་པོ་འབྱོར་བའི་སྐོར་བགྲོ་གླེང་ཤུགས་ཆེ་རུ་འགྲོ་བཞིན་ཡོད་པ་དང་སྲིད་འཛིན་འོས་བསྡུའི་སྐབས་སུ་གནད་དོན་དེ་གཙོ་བོ་ཆགས་ཀྱི་ཡོད་པ་རེད། སྲིད་འཛིན་ཟུར་པ Trump གྱིས Texas གྱི Del Rio ས་མཚམས་ལ་ཕེབས་ནས་ས་མཚམས་ཉེན་ཁ་ཆེན་པོ་རེད་ང་ཚོས་ས་མཚམས་ལ་བདག་པོ་རྒྱག་རྒྱུ་ཡིན་ཅེས་གསུངས་འདུག་ད་དུང་ས་མཚམས་ཀྱི་དཀའ་ངལ་རྐྱེན་གྱིས་ཨ་རིའི་དབུས་དང་མངའ་སྡེ་གཞུང་དབར་འགལ་ཟླ་ལྷག་ས Eagle Pass ལ་ཕེབས་ཡོད་པ་རེད། སྲིད་འཛིན Biden Texas མངའ་སྡེའི Brownsville དུ་ཕེབས་པའི་སྐབས་ལ་ས་མཚམས་སྲུང་མཁན་ལས་བྱེད་པར་ཐུག་འཕྲད་གནང་ཡོད་པ་རེད་ཁོང་གིས་ས་མཚམས་ས་ཆ་ནས་འགྲེལ་བརྗོད་དེ་གནང་ཡོད་པ་རེད། ཨ་རིའི་གྲོས་ཚོགས་གོང་མའི་ཆབ་སྲིད་ཚོགས་པ་ཐུན་མོང་གིས་རྒྱབ་སྐྱོར་བྱེད་པའི་ས་མཚམས་ཀྱི་ཁྲིམས་འཆར་ལ་བསྐྱར་དུ་དགོངས་པ་བཞེས་དགོས་པ་དང་ངོ་རྒོལ་བྱེད་མཁན་གྱི་འཐུས་མི་རྣམས་ཀྱིས་ཆབ་སྲིད་ཟུར་དུ་བཞག་ནས་ཁྲིམས་འཆར་གྱི་དགེ་མཚན་ལ་གཟིགས་དགོས་ཀྱི་རེད་ཅེས་གསུངས་ཡོད་པ་རེད། སྲིད་སྐྱོང་སྤེན་པ་ཚེ་རིང་མཆོག Brussels རུ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་གྲུབ་པའི་རྗེས་སུ Netherlands རུ་ཕེབས་བྱོན་གནང་པའི་སྐབས་ལ་རྒྱལ་ཁབ་དེའི་ནང་ཡོད་པའི་བོད་རིགས་ཚོགས་པ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་དེ་བཞིན་རྒྱབ་སྐྱོར་བ་སོགས་ཀྱིས་ཕེབས་བསུ་སྣེ་ལེན་ཞུས་འདུག Netherlands གྱི་བོད་མི་རྣམས་ལ་མཇལ་འཕྲད་འདུས་འཛོམས་ཐོག་ལ་སྲིད་སྐྱོང་མཆོག་གིས་དབུ་མའི་ལམ་གྱི་སྲིད་བྱུས་དང་བཙན་བྱོལ་གྱི་མང་གཙོའི་འཕེལ་རིམ། བོད་མིའི་སྒྲིག་འཛུགས་ཀྱི་ལས་དོན་གནང་ཕྱོགས་སྐོར། གཞན་ཡང་ཨ་རིའི་གྲོས་ཚོགས་འོག་མར་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་ཚད་མཐོའི་མང་མོས་སྒོ་ནས་གཏན་འབེབས་བྱུང་པའི་སྐོར་གསུངས་འདུག་ད་དུང་བོད་རིགས་གཞོན་སྐྱེས་རྣམ་པར་ཟུར་དུ་མཇལ་འཕྲད་གནང་པའི་སྐབས་བོད་དོན་སྐོར་གསུང་བཤད་དང་དྲི་བ་དྲིས་ལན་གནང་བ་རེད་འདུག། བལ་པོ་གློག་བརྙན་བཟོ་སྐྲུན་པ་མིན་བྷ་ཧ་དུར་བྷམ་གྱིས་བཟོས་པའི་གློག་བརྙན་གྱི་མིང་ལ་ཤམ་བྷ་ལ་ཞེས་པ་དེ་ནི་བོད་དང་ཧི་མ་ལ་ཡའི་ལོ་ངོ་སྟོང་ཕྲག་རིང་གི་རིག་གཞུང་དང་ཁོར་ཡུག། མི་ཚེ་སྐྱེལ་སྟངས་གཞི་རྩར་བཞག་པའི་སྒྲུང་ཞིག་ཡིན་པ་དེ་ནི་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཇར་མ་ནི་བྷར་ལིན་རྒྱལ་སྤྱིའི་གློག་བརྙན་དུས་སྟོན་ལ་ཚུད་ཡོད་པ་རེད། འཁྲབ་སྟོན་པ་གཙོ་བོ་པད་མ་ཡི་བཟའ་ཟླ་ལྷ་སར་ཕྱིན་པའི་རྗེས་ལ་གར་སོང་ཆ་མེད་གྱུར་ནས་པད་མས་བཟའ་ཟླ་འཚོལ་བའི་སྐོར་ལ་རེད་འདུག་གློག་བརྙན་འདིའི་ནང་ལ་བོད་པའི་སྒྱུ་རྩལ་བ་བློ་བརྟན་རྣམ་གླིང་ལགས་དང་བསྟན་འཛིན་དགྲ་ལྷ་སོགས་བོད་པ་གློག་བརྙན་འཁྲབ་སྟོན་པ་མང་པོས་གློག་བརྙན་དེ་འཁྲབ་ཡོད་པ་རེད། བལ་ཡུལ་ནང་ལ་ཡོད་པའི་ཧི་མ་ལ་ཡའི་རི་རྒྱུད་དོལ་པོ་ལུང་པའི་རྒྱུད་ལ་གློག་བརྙན་དེ་འཁྲབ་པ་རེད་འདུག། Freedom House འམ་རང་དབང་ཁང་པས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་འཛམ་གླིང་གི་རང་དབང་ཞེས་པའི་སྙན་ཐོའི་ནང་རང་དབང་མེད་པའི་རྒྱལ་ཁབ་དང་ས་ཁོངས་དྲུག་ཅུ་རེ་བདུན་གྱི་ནང་ལ་ཆབ་སྲིད་དང་སྤྱི་འབངས་རང་དབང་གི་ཚད་གཞི་འཇལ་བའི་སྐབས་ལ་བོད་ནི་རང་དབང་སྐྱོ་ཤོས་ཀྱི་གྲས་སུ་ཡོད་པ་རེད། ཡང་རྩོད་གཞི་ཅན་གྱི་ས་ཁོངས་ནང་ལ་བོད་ནི་དྲག་གནོན་འོག་ལ་ཚུད་ཡོད་པར་མ་ཟད་དམངས་གཙོའི་ལམ་གྱི་སྒོ་ནས་གཞུང་གི་འགོ་ཁྲིད་བསྐོ་རྒྱུའི་ཐོབ་ཐང་མེད་པ་བཙན་དབང་སྒོ་ནས་མི་རིགས་བསྒྱུར་ཐབས་བྱེད་བཞིན་ཡོད་རེད་ཅེས་བཀོད་འདུག། སྙན་ཐོ་དེའི་སྤྱི་ཡོངས་ཀྱི་གྲུབ་དོན་གཙོ་བོ་ནི་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱལ་སྤྱིའི་རང་དབང་ལ་ཉམས་ཆག་བསྟུད་མར་བྱུང་བ་ལོ་ངོ་བཅོ་བརྒྱད་པ་དེ་ཆགས་ཡོད་པ་རེད། ཁ་སང་ལན་དྲན་དུ་སྐོར་སྐྱོད་ལ་ཕེབས་པ་ཡུ་ཀེ་རེན་གྱི་སྲིད་འཛིན་ལྕམ་ཨོ་ལེ་ན་ཛེ་ལན་སི་ཀ་ཡིས་དབྱིན་ཡུལ་གྱི་སྲིད་བློན་རི་ཤི་སུ་ནག་གི་གཟིམ་ཁང་དུ་ཁོང་གི་ལྕམ་ཨག་ཤ་ཏཱ་མུར་ཐི་དང་མཇལ་འཕྲད་གནང་ཡོད་པ་དང། སྲིད་བློན་གྱི་ལྕམ་དང་དབྱིན་ཡུལ་གྱི་བཙུན་མོ་ཁི་མི་ལ་རྣམ་པ་གཉིས་ཡང་མཇལ་འཕྲད་གནང་ཡོད་པ་རེད།

རྣམ་པ་ཚོ་སྐུ་ཁམས་བཟང་ཐེངས་འདིའི་འདི་གར་རླུང་འཕྲིན་ཁང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གཉིས་ཟུང་འབྲེལ་གྱི་ཐོག་ནས་གཙོ་སྐྱོང་ཞུ་བཞིན་པའི་བོད་ཀྱི་ཆབ་སྲིད་བཙོན་པའི་ངོ་སྤྲོད་ཀྱི་ལས་རིམ་དེ་ནང་ང་ཚོས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ཟླ་བ་དྲུག་པའི་ཚེས་སུམ་ཅུའི་ཉིན་རེས་གཟའ་མིག་དམར་ཉིན་གྱི་ཉིན་རྒྱབ་ཆུ་ཚོད་གཉིས་པའི་ཐོག་མལ་གྲོ་གུང་དཀར་རྒྱ་མ་ཤང་གི་ནང་ཞིང་པའི་བུ་ཕྲུག་བཞི་ཡིས་རྒྱ་ནག་གི་དཔོན་རིགས་དང་མང་ཚོགས་སྟོང་ཕྲག་ཡོད་པའི་ཚོགས་འདུ་ཞིག་གི་ཐོག་ཏུ་བོད་རང་བཙན་ཡིན་བོད་ནང་སྤྱི་ཚོགས་རིང་ལུགས་ཀྱི་བསམ་པའི་དཔལ་ཡོན་ཟེར་བ་དེ་སྤེལ་མཚམས་འཇོག་དགོས་བུད་མེད་ཚོར་སྐྱེ་སྒོ་བཀག་པའི་སྲིད་བྱུས་དེ་མཚམས་འཇོག་དགོས་རྒྱ་མ་ཤང་གི་ནང་གཏེར་ཁ་སྔོག་འདོན་གྱི་ལས་འགུལ་དེ་མཚམས་འཇོག་དགོས་བའི་འབོད་ཚིག་སྒྲོག་ནས་དུས་ཡུན་ཆུ་ཚོད་ཕྱེད་ཀ་ཙམ་གྱི་རིང་ཞི་རྒོལ་ཞིག་སྤེལ་ཡོད་པ་རེད། ཞི་རྒོལ་དེ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་བོད་ཀྱི་རྒྱལ་ས་ལྷ་སར་བྱུང་བའི་གཞི་རྒྱ་ཆེ་བའི་ལས་འགུལ་གཅིག་རྗེས་གཉིས་མཐུད་དུ་བྱུང་བ་དེའི་རྗེས་སུ་ཞིང་པའི་ས་ཁུལ་ཞིག་ཏུ་རྒྱ་ནག་གཞུང་ལ་ངོ་རྒོལ་དང་བོད་རང་བཙན་གྱི་ལས་འགུལ་ཐོག་མ་དེ་ཆགས་ཀྱི་ཡོད་པ་རེད། ཡང་སྙིང་ལས་འགུལ་དེའི་ནང་བོད་མི་སུ་དང་སུ་མཉམ་ཞུགས་གནང་ཡོད་པ་དང་ལས་འགུལ་དེ་སྣེ་ཁྲིད་མི་སྣ་སུ་རེད། སྐབས་དེ་དུས་འཇུ་བཟུང་བྱས་པའི་བོད་མི་ལྔ་པོ་དེ་དག་ལ་བསམ་ཡུལ་ལས་འདས་པའི་ཉེས་རྡུང་གཏོང་དགོས་དོན་དང། ལོ་ཚད་མཐོ་པོའི་ཁྲིམས་ཐག་བཅད་དགོས་དོན་གང་ཡིན་ནམ། ལས་འགུལ་དེར་རྒྱ་ནག་གཞུང་གིས་དངངས་འཚབ་ཆེན་པོ་བྱེད་དགོས་དོན་གང་ཡིན་ནམ། དེ་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་བོད་ཀྱི་རྒྱལ་ས་ལྷ་སར་གཞི་རྒྱ་ཆེ་བའི་བོད་ཀྱི་མི་རབས་གསར་པའི་ལས་འགུལ་དེ་འགོ་འཛུགས་བྱུང་ཡོད་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ནས་དགུ་བཅུའི་བར་དུས་ཡུན་ལོ་གཅིག་གི་རིང་བོད་ཀྱི་རྒྱལ་ས་ལྷ་སའི་ནང་དྲག་པོའི་ཁྲིམས་གཞི་དེ་བསྡམས་ཡོད་པ་རེད། འོན་ཀྱང་དུས་ཡུན་རིང་པོར་མ་སོང་བར་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་གཉིས་ཀྱི་ཟླ་བ་དྲུག་པའི་ཚེས་སུམ་ཅུའི་ཉིན། མལ་གྲོ་གུང་དཀར་རྒྱ་མ་ཤང་གི་ནང། བོད་ཀྱི་ཆབ་སྲིད་བཙོན་ཟུར་དཀོན་མཆོག་བློ་གྲོས་ལགས་དང་བསོད་ནམས་རྡོ་རྗེ་ལགས། ལྷུན་གྲུབ་ལགས། བསོད་ནམས་རིན་ཆེན་ལགས། ཐུབ་བསྟན་ཡེ་ཤེས་ལགས་བཅས་ནས་རྒྱ་མ་ཤང་གི་མང་ཚོགས་གཅིག་སྟོང་ཉིས་བརྒྱ་ལྷག་ཙམ་འདུ་འཛོམས་ཡོད་པའི་ཚོགས་འདུ་ཆེན་པོ་ཞིག་གི་ཐོག་ཏུ་བོད་ཀྱི་རྒྱལ་དར་ཆེ་ཆུང་ལ་མི་ཊར་གཉིས་དང་ཕྱེད་ཀ་ཙམ་ཡོད་པ་ཞིག་འཁྱེར་ནས་ལས་འགུལ་བ་བཞིའི་སྐེ་ལ་ཁ་བཏགས་གོན། ཐོག་མར་ཁོང་བཞི་པོས་བསང་མཆོད་བརྒྱབ་ནས་ལྷ་རྒྱལ་འཐེན་པ་དང། དེ་ནས་བོད་རང་བཙན་ཡིན་ཞེས་པའི་འབོད་ཚིག་དེའི་འོག་གཞི་རྒྱ་ཆེ་བའི་ལས་འགུལ་དེ་འགོ་འཛུགས་བྱས་ཡོད་པ་རེད། སྐབས་དེར་བསོད་ནམས་རྡོ་རྗེ་ལགས་དང་དཀོན་མཆོག་བློ་གྲོས་ལགས་གཉིས་ཀྱིས་ཁོང་གཉིས་ཀྱི་སྡིངས་ཆའི་ཐོག་ཏུ་འཛགས་ཏེ་རྒྱ་ནག་གཞུང་གི་རྒྱལ་དར་དེ་མར་ཕབ་ནས་ཁོང་གཉིས་ཀྱི་ལག་ཏུ་ཡོད་པའི་བོད་ཀྱི་རྒྱལ་དར་ཆེན་པོ་དེ་སྐབས་དེར་སྒྲེང་འཛུགས་བྱས་ཡོད་པ་རེད། དེ་ནས་དུས་ཡུན་ཆུ་ཚོད་ཕྱེད་ཀ་ཙམ་ཕྱིན་པའི་རྗེས་སུ་དེའི་ཉེ་འཁོར་སུ་ཡོད་པའི་རྒྱ་ནག་གཞུང་གི་ཉེན་རྟོག་པ་དེ་དག་གིས་ཁོང་རྣམས་རིམ་བཞིན་འཛིན་བཟུང་བྱེད་འགོ་བཙུགས་ཡོད་པ་དང། དུས་ཡུན་ཐུང་ངུ་ཞིག་གི་ནང་དུ་རྒྱ་ནག་གཞུང་གི་དམག་མི་བརྒྱ་སྐོར་བརྒལ་བ་ཞིག་རྒྱ་མ་ཤང་དུ་སླེབས་ནས་ཞི་རྒོལ་དེ་ལ་དྲག་གནོན་བྱས་ཡོད་པ་རེད། དེ་ནས་ཉེན་རྟོག་པ་དང་དམག་མི་དེ་དག་གིས་ཁོང་རྣམས་མལ་གྲོ་གུང་དཀར་རྫོང་དུ་བཙན་ཁྲིད་བྱེད་སྐབས། ལམ་བར་དུ་རྒྱ་མ་ཤང་གི་མང་ཚོགས་ཀྱིས་རྒྱ་ནག་གཞུང་ལ་ངོ་རྒོལ་དང་འཛིན་བཟུང་བྱས་པའི་བོད་མི་བཞིར་གདུང་སེམས་མཉམ་སྐྱེད་མཚོན་ཆེད་དུ་ལམ་ཟུར་དུ་བསང་བཏང་བ་དང་སྟོན་པའི་སྐུ་བརྙན་ཡོད་པའི་སྐུ་ཐང་དང་པཎ་ཆེན་རིན་པོ་ཆེན་གྱི་སྐུ་པར་སོགས་འཁྱེར་ཡོང། ཡང་མང་ཚོགས་ཁ་ཤས་ཀྱིས་སྐབས་དེ་དུས་རྡོ་དང་སྟ་རེ་སོགས་འཁྱེར་ནས་རྒྱ་ནག་གཞུང་ལ་མི་འདོད་པའི་རྣམ་འགྱུར་ཤུགས་དྲག་པོ་བཏོན་ཡོད་པ་མ་ཟད། ཉེན་རྟོག་པ་ཚོའི་ངོས་ནས་ཡང་མང་ཚོགས་ཁྲོད་མེ་མདའ་གང་བྱུང་བརྒྱབ་ནས་སྐབས་དེར་གནས་ཚུལ་ཧ་ཅང་གི་ཛ་དྲག་ཆེན་པོ་ཞིག་ཏུ་གྱུར་ཡོད་པ་རེད། དེ་རྗེས་ཁོང་རྣམས་མལ་གྲོ་གུང་དཀར་རྫོང་དུ་སླེབས་མ་ཐག་རྒྱ་ནག་གཞུང་གི་དམག་མིས་འཛིན་བཟུང་བྱས་པའི་བོད་མི་བཞིར་ཉེས་རྡུང་ཚབས་ཆེན་བཏང་ཡོད་པ་དང་དེ་ནས་ཁོང་རྣམས་ལྷ་སའི་ནང་དུ་ཡོད་པའི་དགུ་རྩ་བཙོན་ཁང་དུ་བཙན་ཁྲིད་བྱས་ཏེ་མུ་མཐུད་ཉེས་རྡུང་ཚབས་ཆེན་བཏང་ཡོད་པ་རེད། འོན་ཀྱང་སྐབས་དེའི་ལས་འགུལ་ནང་བོད་ཀྱི་ཆབ་སྲིད་བཙོན་ཟུར་ཐུབ་བསྟན་ཡེ་ཤེས་ལགས་མེད་ཀྱང་ཁོང་ནི་སྐབས་དེའི་ལས་འགུལ་གྱི་ཐོག་མའི་སྣེ་ཁྲིད་མི་སྣ་ཡིན་པ་དང་ལས་འགུལ་དེ་མཇུག་བསྒྲིལ་བའི་རྗེས་ལོ་དེའི་ཟླ་བ་བདུན་པའི་ནང་ཁོང་ཡང་འཛིན་བཟུང་བྱས་ཡོད་པ་རེད། དེ་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ཟླ་བ་བཅུ་པའི་ཚེས་ཉི་ཤུ་ཉིན་རྒྱ་ནག་གཞུང་གིས་སྐབས་དེར་འཛིན་བཟུང་བྱས་པའི་བོད་པའི་ཆབ་སྲིད་བཙོན་པ་ལྔ་པོ་དེ་དག་ལ་གསར་བརྗེའི་ངོ་ལོག་པའི་ཉེས་མིང་གི་འོག་དུས་བཀག་བཙོན་འཇུག་གི་ཁྲིམས་ཐག་དེ་བཅད་ཡོད་པ་དང། བསོད་ནམས་རྡོ་རྗེ་ལགས་དང་དཀོན་མཆོག་བློ་གྲོས་ལགས་གཉིས་སུ་ལོ་བཅུ་གསུམ་གྱི་དུས་བཀག་བཙོན་འཇུག་གི་ཁྲིམས་ཐག་བཅད། ཐུབ་བསྟན་ཡེ་ཤེས་ལགས་དང་ལྷུན་གྲུབ་ལགས་བསོད་ནམས་རིན་ཆེན་ལགས་བཅས་སུ་ལོ་བཅོ་ལྔའི་དུས་བཀག་བཙོན་འཇུག་གི་ཁྲིམས་ཐག་དེ་བཅད་ཡོད་པ་རེད། འོན་ཀྱང་དུས་ཡུན་རིང་པོར་མ་སོང་བར་བོད་ཀྱི་ཆབ་སྲིད་བཙོན་པ་བསོད་ནམས་རིན་ཆེན་ལགས་བཙོན་ཁང་ནང་འདས་གྲོངས་སུ་ཕྱིན་པའི་གནས་ཚུལ་དེ་ཐོན་ཡོད་པ་རེད། ཡང་སྙིང་རྒྱ་ནག་གཞུང་གིས་ལས་འགུལ་དེར་དངངས་འཚབ་ཆེན་པོ་བྱེད་དགོས་དོན་དེ་ནི། དམར་ཤོག་ཚོགས་པའི་ལྟ་གྲུབ་ནང་ཞིང་བཟོ་གཉིས་ནི་རྒྱལ་ཁབ་ཀྱི་སྒལ་ཚིགས་ལྟ་བུར་ངོས་འཛིན་བྱེད་ཀྱི་ཡོད་པས་ཞིང་པའི་ས་ཁུལ་ཞིག་ལ་དེ་ལྟ་བུའི་ཞི་རྒོལ་བྱུང་བ་དེ་ནི་ཧ་ཅང་གི་ཉེན་ཚབས་ཆེན་པོར་ངོས་འཛིན་བྱེད་ཀྱི་ཡོད་པ་དང་དེ་ཙམ་མ་ཟད་སྐབས་དེ་དུས་བོད་ནང་གི་བོད་མི་བརྒྱ་ཆ་བརྒྱད་ཅུ་ལྷག་ཙམ་ཞིག་ཞིང་པ་དང་འབྲོག་པའི་འཚོ་བ་སྐྱེལ་གྱི་ཡོད་པ་རེད། ཐེངས་འདི་ང་ཚོའི་ལས་རིམ་འདི་ཞུ་མཚམས་ད་ག་བཞག་གི་ཡིན་གཟའ་འཁོར་རྗེས་མའི་ནང་ང་ཚོས་བསོད་ནམས་རིན་ཆེན་ལགས་བཙོན་ཁང་ནང་འདས་གྲོངས་གང་འདྲ་བྱས་ནས་ཕྱིན་ཡོད་པ་དང་དེ་བཞིན་ཁོང་གི་བཙོན་རོགས་ཚོ་དཀའ་སྡུག་མྱོང་བའི་བརྒྱུད་རིམ། ལས་འགུལ་འདི་སྤེལ་བའི་རྗེས་མལ་གྲོ་གུང་དཀར་རྒྱ་མ་ཤང་གི་ནང་གནས་སྟངས་གང་འདྲ་ཞིག་ཏུ་གྱུར་ཡོད་པའི་སྐོར་ངོ་སྤྲོད་ཞུ་གི་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་གཟིགས་གནང་བར་ཐུགས་རྗེ་ཆེ།

ང་ཐེངས་འདིའི་ལས་རིམ་གཙོ་སྐྱོང་ཞུ་མཁན་ཕུན་ཚོགས་ལྷུན་གྲུབ་ཡིན། དེ་རིང་གི་ལས་རིམ་ནང་ལ་ཉེ་ལམ་རྒྱ་གཞུང་གིས་སྡེ་དགེ་ཁུལ་གྱི་འབྲི་ཆུའི་རྒྱུད་དུ་ཆུ་མཛོད་གསར་རྒྱག་གི་ལས་གཞི་སྤེལ་ཏེ་དགོན་པ་ཁག་དང་ཡུལ་མི་གྲོང་སྡེ་དང་བཅས་པར་གནས་སྤོ་བྱ་དགོས་པའི་བཙན་བཀའ་བཏང་བར་བརྟེན་ས་གནས་ཡུལ་མིས་རྒྱ་གཞུང་གི་འབྲེལ་ཡོད་ལས་ཁུངས་ལ་རེ་བའི་ཞུ་འབོད་བྱས་ཡོད་པར་རྒྱ་གཞུང་གིས་སྐྱ་སེར་མང་པོ་སྡེབ་གཅིག་ཏུ་འཛིན་བཟུང་བྱས་པའི་ཛ་དྲག་གི་གནས་སྟངས་བྱུང་ཡོད་པ་དང། རྒྱ་གཞུང་གིས་བོད་ཡུལ་སྡེ་དགེ་ཡི་ནང་ལ་འཁོར་ཡུག་ལ་དོ་ཕོག་དང་ལོ་རྒྱུས་རིག་དངོས་ཤུལ་བཞག་ལ་རྩ་གཏོར། ས་གནས་ཡུལ་མིའི་འཚོ་གནས་དང་བདེ་སྐྱིད་སྒྲུབ་པའི་རང་དབང་བཙན་འཕྲོག་གིས་གཞི་རྩའི་འགྲོ་བ་མི་ཡི་ཐོབ་ཐང་ལ་རྡོག་རྫིས་བཏང་དང་གཏོང་བཞིན་པ་སོགས་ཀྱི་གནད་དོན་ཐོག་ལ་བགྲོ་གླེང་ཁག་ཅིག་ཞུ་གི་ཡིན། བརྗོད་གཞི་དེའི་ཐོག་ལ་བཀའ་མོལ་གནང་མཁན་རྒྱ་གར་དུ་གནས་འཁོད་བཙུན་དགོན་སྒྲོལ་མ་གླིང་གི་དཔེ་ཁྲིད་དགེ་རྒན་སྡེ་དགེ་བ་མཁན་པོ་ཁྲི་འགྱུར་མེད་རྡོ་རྗེ་ལགས་དང།

བ་ལ་ཡོད་བསྡད་པ་ཟེར་དགོས་རེད་འཇོ་མདའ་ཆགས་བསྡད་ཀྱི་ཡོད་རེད། སྤྱི་བཏང་གི་སྡེ་དགེ་དེ་ད་ལྟའི་གི་ཆ་ལ་རྫོང་ཁག་བཞི་ཙམ་ཞིག་འཇོ་མདའ་རྫོང་དེ་བོད་ལྗོངས་གི་ནུབ་རྒྱུད་ཀྱི་བ་ལ་བྱས་ཨ་ནི་ད་ག་ནང་བཞིན་དཔལ་ཡུལ་གྱི་རྫོང་སྡེ་དགེ་རྫོང་བྱས་ད་དེ་ནི་ཕ་ག་ད་ཡང་རྫོང་ཁག་བཞི་གི་ནང་ལོགས་ལ་སྤྱི་བཏང་ག་རེ་ཟེར་དགོས་རེད་ཤར་ཕྱོགས་དེ་ཕག་ཡོད་དེ་ར་བ་འབྲི་ཆུ་ཤར་རྒྱུད་ཟེར་བསྡད་ཡ་དེ་ད་ད་ལྟ་ནུབ་རྒྱུད་དེ་ནི་སྡེ་དགེ། ག་རེ་ཟེར་བ་ད་བོད་ལྗོངས་རང་ནང་ལ་གཏོགས་བསྡད་མཁན་གྱི་འཇོ་མདའ་རང་ཁོངས་གཏོགས་ཆགས་བསྡད་ཀྱི་ཡོད་རེད། ཨ་ནི་དེ་ནས་མ་ད་དགོན་པ་དང་ད་ཁ་ཐུག་ཅིག་གི་ག་རེ་ཟེར་དགོས་རེད་ཆུ་མཛོད་བརྒྱབ་བྱས་ནས་གནོད་སྐྱོན་ཐེབས་བསྡད་ས་དང་སྤོ་དགོས་རེད་ཟེར་བསྡད་ཡ་དེ་དགོན་ཁག་དྲུག་འདྲ་བོ་ཅིག་རེད་འདུག་དོ་ཨ། དགོན་ཁག་དྲུག་རེད་བསྡད་ཀྱི་ཡོད་རེད་ད་ད་ལྟ་ནུབ་རྒྱུད་ལ་འོང་དུས་སྐབས་སུ་ལ་དགོན་ཁག་དྲུག་གི་ནང་ནས་ཨ་ནི་རབ་བརྟན་དགོན་པ་དང། བཀྲ་ཤིས་དགོན་གསར་དགོན་དང་ད་ལྟ་བཀྲ་ཤིས་དགོན་དང་དགོན་གསར་དགོན་གཉིས་པོ་དེ་སྤྱིར་བཏང་གཅིག་འདྲ་བོ་ཅིག་རེད་ཡིན་ན་དགོན་པ་ཁག་ད་གཉིས་ཡོད་བསྡད་པ་ཡིན་དུས་ཨ་ནི་གསུམ་པོ་དེ་ད་དེ་དང་དེ་གི་ཁྱབ་ཁོངས་ཆགས་བསྡད་དགོས་རེད་བ་ལ། དེ་བྱས་དུས་སྤྱིར་འཇོ་མདའ་ཁོ་རང་གི་ནང་ལོགས་ལ་ནུབ་རྒྱུད་ལ་བཞག་པ་ཡིན་ན་འབྲི་ཆུ་ནུབ་རྒྱུད་ལ་ན་ད་རྦད་དེ་རྫོང་གཅིག་གི་བར་ལ་ཡོད་བསྡད་མཁན་གྱི་ཨ་ནི་མི་མང་དེ་ཆ་ཚང་གོ་དགོས་རེད་དེ་ཡིན་ན་ཡང་ད་ལྟ་གི་གནོད་སྐྱོན་ཐེབས་བསྡད་ས་དེ་དགོན་པ་ཁག་གསུམ་དང་དེ་གི་ཡུལ་མི་ཚོ་ཡིན་དུས་སྐབས་སུ་ལ་ད་མི་མང་སྟོང་ཚོ་ཁ་ཤས་ཅིག་ད་ལྟ་ཕལ་ཆེར་ཁྲི་ཚོ་བརྒལ་ཟེར་ན་ཏན་ཏན་འགྲིག་གི་ཡོད་རྒྱུ་རེད་དྲན་གི་འདུག་དེ་འདྲའི་ཡིན་དུས་སྐབས་སུ་ལ་དགོན་པ་གསུམ་ཨ་ནི་དེ་གཅིག་པོ་ཚད་གི་མ་རེད་ད་དུང་དགོན་པ་ཁག་འབྲི་ཆུ་བརྒྱུད་བྱས་ཀྱི་འདི་ནས་མ་ད་དཔེར་ན་འབྲི་ཆུ་དེ་དང་པོ་ཡིན་ན་ཡུས་ཧྲུའུ་སྐྱེ་དགུ་གི་དེ་ནས་མ་ཨ་ནི་དཀར་མཛེས།

ད་དེ་འདྲའི་ང་ཚོ་ད་ལྟ་བོད་ཀྱི་ས་ཁུལ་ལ་རྒྱུག་མཁན་དེ་ནི་འབྲི་ཆུ་སྟོད་དེ་ནི་བོད་ས་ཁུལ་ཁག་ནི་ད་ལྟ་ད་ང་ཚོ་ཁམས་ནས་ཆུ་མར་རྒྱུག་བྱས་ནི་ད་ལྟ་སི་ཁྲོན་རེད་ནི་བོད་རིགས་རང་བོད་རང་སྐྱོང་ལྗོངས་རེད་འདི་ནི་ཡུན་ནན་ནི་ས་ཁུལ་ནས་མར་རྒྱུག་གི་ཡོད་དུས་སྐབས་སུ་ལ་ད་ལྟ་ད་རྒྱ་ནག་གཞུང་གི་སྲིད་ཇུས་ནང་ལོ་ལ་ཅིག་བལྟ་བ་འདྲ་བྱས་ན་ནི། འདི་གི་འབྲི་ཆུ་ཁྱོན་ཡོངས་ལ་ནི་ཆུ་རགས་ཉི་ཤུ་རྩ་བདུན་གཅིག་རྒྱག་གི་འཆར་གཞི་ཞིག་འདུག་ད་དེ་འདྲའི་ཆུ་རགས་ཉི་ཤུ་རྩ་བདུན་གཅིག་བརྒྱབ་པ་འདྲ་བྱེད་ན་ནི་ང་ཚོ་བོད་ཀྱི་ས་ཁུལ་ནང་ལོ་ལ་ཅིག་བལྟ་བ་འདྲ་བྱེད་ན་ཆུ་རགས་བཅུ་གསུམ་གཅིག་གི་འཆར་གཞི་ཞིག་བསྒྲིགས་བཞག་འདུག་ད་ད་ལྟ་སྐམ་ཐོག་ལྟ་བུ་ཡིན་ན་ནི་ད་ལྟ་ད་ད་ལྟ་རྒྱ་ནག་གཞུང་གི་ད་ཡིག་ཆ་ན་བལྟ་བ་འདྲ་བྱེད་ན་འདི་ཆུ་རགས་འདི་གི་མིང་ལ་ནི Gangtuo ལ་ནི Hydro Power Dam ལ་ནི་ཅིག་འཁོད་འདུག་ཡིན་ན་ཡང་ང་ཚོ་གི་ས་གནས་ཀྱི་ད་མིང་བརྗོད་ར་བོད་པའི་མིང་དེ་ལ་སྐམ་ཐོག་ལ་ནི་ས་ཁུལ་དེ་ལ་འོན་ཏེ་ད་ལྟ་འཇོ་མདའ་གི་ས་ཁུལ། རྫོང། ན་ཚུད་ཀྱི་འདུག་ར་བ། ཡིན་ན་ཡང་ད་འདི་ཆུ་རགས་འདི་བརྒྱབ་པ་འདྲ་བྱས་ན་ད་ད་ལྟ། གོང་དུ་ཨ་ནི་དགེ་བཤེས་ལགས་ཀྱིས་གསུངས་པ་ནང་བཞིན་རེད་འདི་གི་གཡས་གཡོན་གྱི་ད་མི་འབོར་མང་པོ་ཅིག་ཨ་ནི་གནས་སྤོ་བྱེད་དགོས་ཐོན་ཡས་དང་ཨ་ནི་འདི་ལྟ་བུ་ཨ་ནི་ད་ལྟ་ས་གི་ད་ང་ཚོ་གི་གཡས་གཡོན་གྱི་ཁོར་ཡུག་མང་པོ་ཅིག་ཨ་ནི་ཁ་ལོག་ད་རྩ་མེད་དུ་ཆས་ཀྱི་ཉེན་ཁ་ཅིག་ཆགས་བསྡད་ཡོད་ར་དམིགས་བསལ་གྱི་ད་ད་ལྟ། འབྲི་ཆུ་ལྟ་བུ་ཡིན་ན་ད་ལྟ་ད་ནི་ད་ལྟ་རྒྱུག་ས་གི་ས་ཁུལ་ཡོད་རེད་བ་ནི་སྡེ་དགེ་དང་ད་འཇོ་མདའ་གི་ས་ཁུལ་བར་དེ་ལ་ནི་དཔེ་ཁ་ལོ་རེད་ཁོར་ཡུག་དེ་ཚོ་དཔེ་ཁ་ལོ་ད་གཞན་དང་མ་འདྲ་བའི་ནི་དཔེ་སྣ་ཁ་འཛོམས་པོ Biodiversity ཤུགས་ཆེན་པོ་ཡོད་རྒྱུ་བྱས་འདི་ནང་ལོ་ལ་ད་ད་ལྟ་ཆུ་རགས་ཅིག་བརྒྱབ་པ་འདྲ་བྱས་ན་འདི་ཚོ་ཚང་མ་ད་རྩི་ཤིང་རེད་སེམས་ཅན་རེད་འདི་ཚོ་ཚང་མ་རྩ་མེད་དུ་འགྲོ་ཡས་ཀྱི་ཉེན་ཁ་ཅིག་ཆགས་ཡོད་རེད་བ་ད་འདི་མ་ཟད་ནི།

དེ་འདྲས་སོང་དུས་ཙམ་པ་ལ་ད་ད་འདི་གི་ཆ་ལ་རྫོང་ཁག་བཞི་གི་ནང་ལོགས་ལ་འདི་གི་དེ་ནི་བྱས་བསྡད་ཡོད་རེད། ཨ། ད་དེ་ང་ཚོ་ག་རེ་ཟེར་དགོས་རེད་རྫོང་ཁག་བཞི་དེ་གི་ནང་ནས་རྫོང་ཁག་གཅིག་དེ་ད་ལྟ་གི་བོད་ལྗོངས་གི་ཁོངས་གཏོགས་ཆགས་བསྡད་དགོས་རེད་ཆབ་མདོ་གི་འོག་ལ་རེད་བ་དེ་ད་ལྟ་འཇོ་མདའ་ཟེར་དེ་གི་འཇོ་མདའ་རྫོང་དེ་རེད། འོ་དེ་འདྲས་བྱས་དུས་སྐབས་སུ་ལ། ད་འདི་ད་ལྟ་འབྲི་ཆུ་ནུབ་རྒྱུད་ཟེར་ན་ཡང་འདྲ། ཨ་ནེ་ང་ཚོ་ཡོད་ས་ནི་འབྲི་ཆུ་ཚུར་རོལ་ཟེར་གི་རེད། ཡང་འབྲི་ཆུ་ཕར་རོལ་བསྡད་མཁན་ཁོ་རང་ཚང་གི་ཡིན་ན་ང་ཚོ་ལ་ཕར་རོལ་ཟེར་གི་རེད་ད་སོ་སོ་ཡོད་ས་དེ་ལ་ཚུར་རོལ་དང་གཞན་པ་དེ་ལ་ཕར་རོལ་ཟེར་གི་ཡོད་རེད་དེ་འདྲས་ཡིན་དུས་སྐབས་སུ་ལ་ད་རྫོང་ཞིག་གི་ནང་ལོགས་ལ་ད་ལྟ་ཡང་བགོས་བྱས་ཡོད་རེད་ཨ་ནེ་ལྗོངས་བྱས་ན་བོད་ལྗོངས་དང་ཡུས་ཧྲུའུ་དང་འོ་དེ་འདྲས་གི་ཨ་ནེ་ཅིག་ཞིང་ཆེན་ཟེར་གི་མ་རེད་བས་དེ་འདྲས་གི་སྡེ་ཚན་ནང་ལོགས་ལ་ཁྱབ་འགྲོ་གི་འདུག་མདོར་ན་རྫོང་ཞིག་གི་ནང་ལོགས་ལ་འོ་དེ་འདྲ་ཟེར་ནས་ནི་མ་ཁྱབ་བསྡད་དགོས་རེད་བ་དེ་ཡིན་དུས་སྐབས་སུ་ལ་ད་སྡེ་དགེ་ཟེར་ཡ་དང་སྡེ་དགེ་རྫོང་གཉིས་ཀྱི་ཁྱད་པར་ད་དཔེ་མི་སྲིད་པའི་གི་ཁྱད་པར་ཆེན་པོ་རེད། སྡེ་དགེ་རྫོང་ཟེར་བསྡད་མཁན་དེ། སྔོན་ཆོས་རྒྱལ་ཡོད་བསྡད་པའི་གནས་སྐབས་སུ་ཡིན་པ་ཡིན་ན་ནི་རྫོང་སྒོ་སུམ་ཅུ་སོ་གསུམ་ཟེར་ནས་བཤད་དགོས་རེད་བ། ད་ག་ནང་བཞིན་གྱི་ནི་གར་ཟེར་དགོས་རེད། མདུན་སྐོར་སུམ་ཅུ་དང་ཧོར་འདྲ་བརྒྱད་ཅུ་ཟེར་ཡ་འདྲ་བོ་ད་ག་ནང་བཞིན་གྱི་མཐའ་གི་ནི་དཔོན་ཁག་བཞི་ཟེར་མཁན་སོགས་འདྲ་བོ་འོ་དེ་འདྲས་ཀྱི་ཅིག་མངའ་འབངས་སུ་གཏོགས་བསྡད་པའི་གི་གར་ཟེར་དགོས་རེད་ལུང་པ་དེ་ལ་ནི་སྡེ་དགེ་ཟེར་དགོས་རེད། དེ་གི་ནང་གི་སྡེ་དགེ་རྫོང་དེ་ལྷུན་གྲུབ་སྟེང་ཡོད་བསྡད་ས་གི་ད་ག་རེ་ལབ་དགོས་རེད་ས་ཆ་ལྟེ་བ་འདྲ་བོ་དེ་ཆགས་བསྡད་གི་ཡོད་རེད་དེ་འདྲ་གི་རྫོང་ཅིག་བྱེ་བྲག་པ་ཞིག་རེད། འོ་དེ་འདྲ་ཡིན་དུས་སྐབས་སུ་ལ་ནི་ད་སྡེ་དགེ་ཟེར་བསྡད་མཁན་དེ་ནི་རྫོང་སྔོན་གི་དུས་སུ་ཡིན་ན་རྫོང་སུམ་ཅུ། རྫོང་སྒོ་སུམ་ཅུ་སོ་གསུམ་ལ་ཆགས་བསྡད་ཀྱི་དེ་འདྲ་གི་ཁྱབ་ཁོངས་ཀྱི། ད་ལྟ་གི་འབྲི་ཆུ་ནུབ་རྒྱུད་དང་ཤར་རྒྱུད་ཆ་ཚང་ཁྱབ་བསྡད་མཁན་ཅིག་བྱས། ད་ལྟ་གི་རྫོང་བཞི་ཆ་ཚང་ལ་ཁྱབ་བསྡད་མཁན་ཆགས་བསྡད་དགོས་རེད། སྡེ་དགེ་རྫོང་ཟེར་ན་དང་དེ་གི་ཆར་བསམ་སྟངས་བཤད་ན་རྫོང་གཅིག་མ་གཏོགས་རེད་མ་རེད་འོ་དེ་འདྲས་གི་ད་ཁྱད་པར་ཅིག་ཡོད་རེད་ལགས། བདེ་ཆེན་དཔལ་མོ་ལགས་ཨ་ནི་རྒྱལ་སྤྱིའི་གི་ད་ཁོར་ཡུག་ལ་དོ་སྣང་གནང་མཁན་དང་ཅིག་ཉམས་ཞིབ་པ་ཚོས་ད་ལན་གི་དེ་དོན་དག་འདིའི་ཐོག་ལ་ད་དགོངས་ཚུལ་ག་རེ་ཡོང་གི་འདུག།
ལགས་འོ་ད། ནམ་རྒྱུན་དུ་ཅིག་ལྟ་བ་འདྲ་བྱས་ན་ང་ཚོ་བོད་ཀྱི་མཐོ་སྒང་ནང་ལོགས་ལ་ཁོར་ཡུག་གི་གནས་སྟངས་ག་འདྲས་ཅིག་ཆགས་མ་ཆགས་ཅིག་དང་རྒྱ་ནག་གཞུང་གིས་སྲིད་ཇུས་ག་འདྲས་ཤིག་བཏིང་གི་ཡོད་མེད། དེ་ཚོ་ཚང་མ་ལ་རྒྱལ་སྤྱིའི་ནང་ལོགས་ལ་དོ་སྣང་ཤུགས་ཆེན་པོ་ཅིག་ཡོང་དགོས་རེད་བ་དམིགས་བསལ་གྱིས་བོད་ཆུ་བོ་ཁག་ཁག་ལ། ད་བོད་ཀྱི་ཆུ་བོ་ཁག་དེ་ཚོ་མང་པོ་ཅིག་བོད་ནས་མ་རྒྱུག་བྱས་ཨེ་ཤེ་ཡའི་ལུང་པ་མང་པོ་ཅིག་ནང་ལ་མ་རྒྱུག་གི་དུས་སྐབས་སུ་ལ་བོད་ནང་ལོགས་ལ་གང་བྱུང་མ་བྱུང་ཅིག་གཤམ་གྱི་འོག་གི་རྒྱལ་ཁབ་དེ་ཚོ་ལ་གནོད་ཤུགས་ཤུགས་ཆེན་པོ་ཅིག་ཐེབས་ཀྱི་ཡོད། ཡིན་ན་ཡང་ད་ཞི་ཅིན་ཕིང་ཁོ་རང་ཉིས་སྟོང་བཅུ་གཉིས་ནས་ཁོ་རང་ད་སྲིད་འཛིན་ཆགས་པ་ནས་བྱས་ནས་བོད་ནང་ལོགས་ལ་ད་དམ་དྲག་ཆེ་རུ་འགྲོ་བ་བྱས། བོད་ནང་མ་ཟད་རྒྱ་ནག་ད་ཁྱོན་ཡོངས་ལ་དམ་དྲག་ཤུགས་ཆེན་པོ་ཅིག་འགྲོ་གི་རེད།

དེ་འདྲའི་འདི་མིན་པ་ནི་ཁོ་ཚོས་སྔོན་མ་ཡིན་ན་ད་ལྟ་འབྲི་ཆུ་དེ་ག་རང་སྒང་ལ་ནི་ཡུན་ནན་གྱི་ས་ཁུལ་ནང་ལོགས་ལ་བོད་བདེ་ཆེན་རྫོང་ནང་ལོགས་ལ་ནི་བདེ་ཆེན་ས་ཁུལ་ནང་ལོགས་ལ་སྔོན་མ། རྒྱ་ནག་གཞུང་གིས་ནི་ཆུ་རགས་དེ་འདྲའི་གི་ལས་གཞི་ཅིག་སྤེལ་བ་རེད། ད་ཆུ་རགས་འདི་དེ་འདྲའི་ཅིག་འདི་ལ Three Tiger Leaping Gorges ལ་ནི Dam ལ་ནི་ཅིག་ཁོ་ཚོས་གི་ཆུ་རགས་ཅིག་རྒྱག་ཡས་གི་ལས་གཞི་སྤེལ་བ་རེད་འོ་འདི་སྐབས་སུ་ལ་ཉིས་སྟོང་དྲུག་སྐབས་སུ་རེད་ད་འོ་འདི་སྐབས་སུ་ལ། སྲིད་འཛིན་ཝུན་ཅ་པའོ་ཁོ་རང་ཡོད་དུས་སྐབས་སུ་ལ་ཁོ་རང་གིས་ད་དེའི་སྐབས་སུ་ལ་ཁོ་ཚོ་ཆུ་རགས་རྒྱག་ཡག་གི་ལས་གཞི་འདི་འདྲའི་ཅིག་འགོ་བཙུགས་འདུག་ཉིས་སྟོང་དྲུག་ལ་འགོ་བཙུགས་དུས་སྐབས་སུ་ལ་མི་མང་དེ་ཚོ་ངོ་རྒོལ་ཅིག་བྱས་འདི་གི་ད་དེ་མ་ཟད་ད་ལྟ་ད་ཚོགས་པ་འདི་འདྲ་ཡོད་ར་ཁོར་ཡུག་དང་འབྲེལ་བའི་ཚོགས་པ་འདི་ཚོ་མང་པོ་ཅིག་གིས་འདི་ནང་ལོགས་ལས་གཞི་ནང་ལོགས་མཉམ་ཞུགས་ཅིག་བྱས་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་མཉམ་འབྲེལ་རྒྱལ་ཚོགས་མ་ད་རྒྱལ་སྤྱིའི་གི་ད Media འདི་ཚོ་ཡོད་ར་འདི་ཚོ་གསར་འགོད་པ་འདི་ཚོ་མང་པོ་ཅིག་འདི་ནང་དོ་སྣང་ཤུགས་ཆེན་པོ་སྤྲད་བྱས་འདི་ཁོ་ཚོ་གིས་མཚམས་བཞག་ཐུབ་རེད། ཉིས་སྟོང་དྲུག་ལོ་ལ། ད། དམིགས་སུ་བཀར། ཝུན་ཅ་པའོ་ཁོ་རང་གིས་ནི་འདི་ག་ལ་ད་མཚམས་འཇོག་བྱེད་དགོས་ཡོད་ལབ་ནས་ཁོ་རང་གིས་འདི་ནང་ལོགས་ལ། ད། མི་མང་གི་མོས་མཐུན་མི་འདུག་ལབ་ནས་ཨ་ནི་ཁོང་ཚོ་གིས་འདི་མཚམས་བཞག་ཡོད་རེད། ད་ད་ལྟ། ཞི་ཅིན་ཕིང་ཁོ་རང་ད་ལྟ་ད་སྲིད་འཛིན་ཆགས་ཆགས་དུས་ནི་ད་ལྟ། ད་ག་རང། Tiger Leaping Gorge གི་ནི Dam བཞུར་བ་ད་ད་ལྟ་བདེ་ཆེན་ས་ཁུལ་ནང་ལ་ཡོད་རྒྱུ་དེ། ད་ད་ནི་མུ་མཐུད་ནས་ད་ད་ཁོང་ཚོ་གི་ད་ཆུ་རགས་འདི་རྒྱབ་པའི་གི་ལས་གཞི་འདི་འགྲོ་འདི་བྱ་འདི་ཡིན་དུས་སྐབས་སུ་ལ་སྔོན་མ་ཡིན་ན་ཁོང་ཚོ་མི་མང་འདི་ཚོ་ལ་རང་དབང་ཡོད་པ་བྱས་འདི་ཚོ་གནས་ཚུལ་འདི་ཚོ་མར་ཕྱི་ལོགས་སྤྲད་ཐུབ་པའི་གི་དེ་འདྲའི་ཏིག་ཅིག་རང་དབང་ཆེ་བ་ཡོད་པ་བྱས་ད་ད་ལྟ་བུ་ཡིན་ན་འདི་ཚོ་གནས་ཚུལ་འདི་ཚོ་ད་མི་མང། ཡིན་ན་ཡང་རེད་ཁོ་རང་ཚོ་ངོ་རྒོལ་ཅིག་བྱེད་པ་དེ་རེད་ན་ཡང་མ་ག་ལབ་དགོས་རེད་འཛིན་བཟུང་བྱས་ད་ནི་མང་པོ་ཅིག་བཙོན་ཁང་ནང་ད་བྱས་ཉེས་རྡུང་ཤུགས་ཆེན་པོ་བཏང་ཡ་ད་དེ་འདྲའི་གི་དཀའ་ངལ་ཤུགས་ཆེན་པོ་རིམ་པ་འཕྲད་འོག་རེད་འདི་ལྟ་བུ་ཚོགས་པ་མང་པོ་ཅིག་འདི་འདི་ག་ལ་རྒྱབ་སྐྱོར་བྱེད་མ་ཐུབ་པའི་གི་དཀའ་ངལ་ཅིག་འཕྲད་བསྡད་ཡོད་ར་ད་དེ་རྒྱལ་སྤྱིའི་ནང་ལོགས་ལ་དོ་སྣང་ཡོད་དེ་ཡིན་ན་ཡང་འདི་ཚོ་ས་གནས་ཚུལ་འདི་ཚོ་ཚང་མ་ཅིག་ཁྱབ་ཆེན་པོ་འགྲོ་མ་ཐུབ་པའི་རྐྱེན་གྱིས་ཨ་ནི་ཁོང་ཚོ་ད་ལྟ་འདི་ལ་དོ་སྣང་ཅིག་ག་ལབ་དགོས་རེད་ད་དགོས་ཡོད་པའི་དོ་སྣང་ད་ལྟ་དགོས་ཡོད་བ་ད་ད་ད། དེ་ཐུབ་མི་འདུག་ཞུ་ཡ་ཡིན་ལགས།
ལགས་སོ་ཨ་ནི་བདེ་ཆེན་དཔལ་མོ་ལགས་ད་འདི་དྲ་ལམ་ནས་དྲི་བ་ཞིག་འདུག་ངས་དེ་ཅིག་ཞུ་གི་ཡིན་དེ་ཚེ་དབང་རྣམ་རྒྱལ་ལགས་ཞུ་མཁན་ཅིག་གིས་ད་དེའི་ཐད་ལ་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་རོགས་པ་ག་ཚོད་བྱེད་ཐུབ་ཀི་རེད་ཟེར་གི་འདུག་དེ་ཁོ་རང་གི་གསུང་ན་བྱས་པ་ཡིན་ན་ད་མཉམ་འབྲེལ་རྒྱལ་ཚོགས་ཁོར་ཡུག་ཚན་པའི་ནང་ལ་ཅིག་ད་ཅིག་ག་རེ་ཅིག་ལས་འགུལ་སྤེལ་བ་དང་ཅིག་བྱེད་ཐུབ་ཡ་འདྲ་བོ་ཡོད་རེད་དེ་འདྲས་གསུང་གི་ཡོད་པ་འདྲ།

ཆ་ཚང་བདག་དབང་ཡོད་ལབ་དུས་སྐབས་སུ་ལ་འདི་ལ་རྒྱལ་སྤྱིའི་གི་ད་འདི་ནང་ལོགས་ལ་ནུས་ཤུགས་སྤྲད་ཐུབ་པའི་ཁག་པོ་ཅིག་ཅིག་ཆགས་བསྡད་ཡོད་ར་བ་ད་དམིགས་བསལ་གྱི་ཨ་ནི་ད་ཁ་ལ་འོར UN Human Right ད་ཁ་ལ་འོར་འོན་འདི་ཚོ་གང་ལ Issue གང་ལ་ཡིན་ན་གནས་ཚུལ་འདི་གང་ཡིན་ན་ཡང་ང་ཚོས་ཀྱི་འདི་ག་ལ་གནས་ཚུལ་གླེང་ཐུབ་པའི་ཅིག་ཆགས་དགོས་རེད་བསམ་གྱི་འདུག་ག་ལབ་ན་ད་ལྟ་བོད་པའི་མང་པོ་བོད་མི་མང་པོ་ཅིག་འདི་ག་ལ་གནས་སྤོས་བྱེད་དགོས་དུས་སྐབས་སུ་ལ་ཁོ་རང་ཚོ་ལ་རང་དབང་མེད་པ་ཅིག་གསལ་པོ་ཅིག་སྟོན་གྱི་ཡོད་ར་བ། ཨ་ནི། རྒྱ་ནག་ལྟ་བུ་ཡིན་ན་ཨ་ནི་ཉིས་སྟོང་དྲུག་ལོ་ལ་ཁོ་རང་ཚོ་གི་འདི། UN གི། Indigenous Right ལ་ནི་ཁོ་རང་ཚོ་གི UN Declaration on Indigenous Right ལ་ནི་ཁོ་རང་ཚོ་གི་འདི་ག་ལ་ཁོ་རང་ཚོ་གི་མོས་མཐུན་བྱས་ཡོད་ར་རྒྱ་ནག་གཞུང་གིས། ཨ་ནི། འདི་ག་ལ་མོས་མཐུན་བྱས་ཡོད་དེ་ཡིན་ན་ཡང་ད་ལྟ། ད་ལྟ་འདི་གི། སྒྲིག་གཞི་ནང་ལོགས་ལ་ད། ཁྲིམས་དེ་ནང་ལོགས་ལ་གང་འཁོད་ཡོད་ལབ་ན། ཁོ་ཚོ་གནས་སྤོས་མ་བྱེད་གོང་ནས་མི་མང་གི་ས་གནས་མི་མང་ལ་ཁོ་ཚོ་གོ་བསྡུར་ཅིག་བྱས། ཨ་མི་མང་གི་མོས་མཐུན་འདུག་མི་འདུག་ཅིག་བལྟ་བྱས། དེ་ཚོ་མོས་མཐུན་ཡོད་ན་མ་གཏོགས་ཁོ་ཚོ་གནས་སྤོས་བྱེད་ཀྱི་མེད། ཆུ་རགས་རྒྱག་གི་མེད། ཁོ་ཚོ་དེ་འདྲའི་ལ་ད་དེ་འདྲའི་བྱེད་ཡོད་རེད་ངོས་ལེན་བྱེད་ཡོད་རེད། ཨ་འདི་ལྟ་བུ་ཁ་ལོག་རེད་དེ་ལ Free and Prior Informed Consent ནས་ཁོ་རང་ཚོ་གི་ཁ་ལོག་རེད། གཅིག་འཛུགས་སྐྲུན་བྱེད་མ་བྱེད་གོང་ནས་ཁོ་རང་ཚོ་གི་མི་དམངས་ས་གནས་མི་དམངས་ལ། ཨ་ནི། ག་རེ། གནས་ཚུལ་འདི་ཚོ་ཆུ་རགས་རྒྱ་ཡས་ག་འདྲའི་ག་འདྲའི་འཆར་གཞི་ཡོད་མེད་འདི་ཚོ་ཚང་མ་གནས་ཚུལ་མར་སྤྲད་དགོས་པའི་ཅིག་ལས་འགན་ཅིག་ཆགས་དགོས་རེད་ཨ་ནི་མི་མང་གི་མོས་མཐུན་འདུག་མི་འདུག་ཅིག་ལྟ་དགོས་རེད་ཨ་ནི་གནས་སྤོས་བྱས་ནས་མི་མང་གི་ད་འཚོ་བ་འདི་ཚོ་ལ་ད་དཀའ་ངལ་མ་འཕྲད་པ་དང་གནས་སྤོས་བྱེད་ས་གི་ད་ས་ཁུལ་འདི་ཚོ་ཚང་མ་ཁོང་ཚོ་ལ་གསལ་པོ་གསལ་རྐྱང་བྱེད་སྔོན་དུ་ནས་འདི་འདྲའི་གནས་ཚུལ་འདི་སྤྲད་གོ་རེ་ཅིག་ཆགས་དགོས་རེད་ཡིན་ན་ཡང་འདི་ཚོ་ཚང་མ་ཁོ་རང་ཚོ་གི་ད། ངོས་ལེན་བྱེད་པ་ནང་བཞིན་གྱི་ཁོང་ཚོ་ལག་ལེན་བསྟར་གྱི་མི་འདུག་སྐབས་སུ་ལ་ཁོང་ཚོ་གི་དེ་ཁྲིམས་དང་སྒྲིག་གཞི་དེ་ཚོ་ལ་འགལ་གྱི་ཡོད་པ་གསལ་པོ་ཞིག་དོད་དགོས་རེད་བསམ་གྱི་འདུག་ལགས། ལགས་སོ་ཨ་ནི་མཁན་པོ་ལགས་ད་ཕྱི་ལོགས་ལ་བརྙན་དེ་འདྲའི་འགའ་ཞིག་ཐོན་འདུག་བ་ད་སྐུ་གཞོགས་ཚོས་གི་རྒྱ་མི་ལས་བྱེད་ལ་ད་ཞུ་བ་འཐེན་བཞིན་པ་དང་དེ་འདྲའི་གི་བརྙན་དེ་འདྲའི་ཐོན་ཡོད་བ་རེད་ད་བརྙན་དེ་ཚོ་ད་དགོན་པ་གང་གི་ཡིན་ན་དེ་དེ་ནང་ལ་ཅིག་མི་ངོ་ཤེས་པ་འདྲ་བོ་དེ་ངོས་འཛིན་ཐུབ་པ་འདྲ་བོ་དེ་འདྲའི་འདུག་གས།

ཨ་ནི་རྦད་དེ་ཁོ་རང་ཅིག། ད་དམན་ས་འདྲ་བོ་ཅིག་མར་སོང་བ་ཡིན་ན་རྦད་དེ་ཁོ་རང་སིམ་བྱེད་བྱས་ནས། ཞུ་གཏུག་བྱེད་ཡག་གི་རྦད་དེ་ད། ཚད་མཐོ་ཤོས་འདྲ་བོ་ཅིག་ཆགས་དགོས་བ་རེད། ད་ང་ཚོ་བོད་ཀྱི་སློང་མོ་བྱེད་ཡག་དང་ཅིག་མི་ལ་ཞུ་གུ་བྱེད་ཡག་གི་ད་ཚད་མཐོ་ཤོས་དེ་མཐེ་བོ་སློང་ཡག་དེ་ཆགས་དགོས་བ་རེད་འོ་དེ་འདྲས་ཡིན་དུས་སྐབས་སུ་ལ་ད་ཚད་མཐོ་ཤོས་ཟེར་ན་གང་ལྟ་ཡང་དམའ་ཤོས་དེ་རེད་བ། དེ་གི་ཐོག་ནས་ཞུ་བ་ཡིན་ན་ཚད་མཐོ་ཤོས་ཆགས་བསྡད་དགོས་བ་རེད་བ། འོ་དེ་འདྲས་ཡིན་དུས་སྐབས་སུ་ལ་ད་དེ་འདྲས་གི་ཐོག་ནས་ཅིག། ཡར་ཞུ་བ་ཡིན་ན་ཡང། ཨ་ནི་འདི་ཞུ་ས་མེད་པ།

རེད་འདུག། དེ་འདྲ་ཡིན་དུས་སྐབས་སུ་ལ་ད་ག་རེ་ལབ་དགོས་རེད། དོན་དག་དེ་འདྲའི་ཞིག་གི་གནས་སྟངས་འདི་ཚོ་གི་ཐོག་ལ་རྦད་དེ་སེམས་པ་ཕམ་ཡ་འདྲ་བོ་ཞིག་དངོས་གནས་དྲང་གནས་ཀྱི་ཧ་ལས་པའི་གི་ད་ཡིད་སྐྱོ་བ་ཅིག་འཛམ་གླིང་གི་ནང་ལ་གནས་སྟངས་དཔེ་ཅིག་ད་ཉག་ཕྲ་ཤོས་འདྲ་བོ་དངོས་གནས་དྲང་གནས་ཅིག་ཏུ་གྱུར་དྲན་གི་འདུག་སྔོན་མ་ལོ་ཁ་ཤས་ཀྱི་གོང་ལ་ཨ་རི་ཟླ་བ་གཅིག་ནས་ཐོ་ཞིག་བཏོན་ཡིན་ས་ཡོད་ཕལ་ཆེར་འཛམ་གླིང་གི་ནང་ལོགས་ལ་བོད་ཀྱི་གནས་སྟངས་འདི་ད་སྐྱོ་ཤོས་འདྲ་བོ་ཅིག་རེད་འདུག་ཟེར་ཡ་ཅིག་ཡོད་དེ་དངོས་གནས་དངོས་ཡོད་ཀྱི་གནས་ལུགས་ལ་ད་ལྟ་གནས་སྟངས་འདི་ཚོ་བལྟས་པ་ཡིན་ན་ནི་མཐོང་ཐུབ་པ་འདྲ་བོ་རེད་དྲན་གི་འདུག་ལགས་སོ་ལགས།
ལགས་སོ། ཨ་ནི་བདེ་ཆེན་དཔལ་མོ་ལགས་ད་ལྟ་གྱི་རོབ་ཙམ་དེ་གསུངས་སོང་དེ་ད་རྒྱ་ནག་ནང་ལ་ཆུ་མཛོད་དེ་འདྲའི་གཞན་པ་རྒྱབ་པ་མང་པོ་བྱུང་ཡོད་རེད་དེ་ད་ལན་འདི་ལ་ཅིག་མི་འདྲ་ས་འདྲ་བོ་ཅིག་གི་དམིགས་བསལ་འདྲ་བོ་ག་རེ་རེད་དོ། ལགས། ད་འདི་ཆུ་རགས་འདི་ད་ལྟ་ད་འབྲི་ཆུ་གི་སྒང་ལ་རྒྱབ་ཡོད་འདུག་ག་སོ་འབྲི་ཆུ་སྒང་ལ་ད་འབྲི་ཆུ་སྟོད་ལ་ད་ཆུ་རགས་བཅུ་གསུམ་ཙམ་འདྲ་ཞིག་བཞུས་སོ།

one point one million kilowatt འདྲ་ཅིག་རེད་ད། འདི་ཚོ་གི་ཤུགས་ཚད་ཅིག་ལྟ་བ་འདྲ་བྱས་ན་འདི་ཚོ་གི་མ་འོངས་པ་ད་ལྟ་ཁྱོན་བསྡོམས་ཀྱི་ད་ཤུགས་ཚད་བརྗོད་པ་འུ་འདི་ཚོ་གི་ད་བོད་ནང་ལོགས་ལ་ད་ཁ་ལོ་ཆུ་རགས་མང་དུ་མང་དུ་འགྲོ་ཡས་ཀྱི་ཉེན་ཁ་ཅིག་ཆགས་ཀྱི་ཡོད་མཐོང་བོ་འདུག་ར་གསལ་པོ་འདུག་ར། དམིགས་བསལ་གྱི་ད་ལྟ་ད་འདི་གཞུང་གི་ཁོ་རང་ཚོ་གི་སྲིད་ཇུས་ལ་ལྟ་བ་འདྲ་བྱས་ན། ད་ལྟ་བོད་ཀྱི་ས་ཁུལ་ནང་ལོགས་ལ་ད་ཆུ་རགས། ད་ལྟ་རྒྱ་ནག་ནས་མར་ཡར་ཆུ་རགས་རྒྱག་ཡ་གི་ལས་གཞི་ཅིག་གསལ་པོ་རེད་ཤག་ད་ལྟ་འབྲི་ཆུར་གཅིག་པོ་ཅིག་མ་རེད་ད་ལྟ་རྫ་ཆུ་སྒང་ལ་ཡིན་ན་ཡང་ཆུ་རགས་དེ་ཚོ་མང་པོ་ཅིག་ད་ལྟ་ད་ཡུན་ནན་ས་ཁུལ་ནང་ལོགས་མང་པོ་དཔེ་བརྒྱབ་བཞག་ཡོད་རེད་དེ་འདྲ་ཡིན་ན་ཡང་ད་ད་ང་ཚོ་བོད་ཀྱི་ས་ཁུལ་ནང་ལོགས་ལ་ཡར་ཆུ་རགས་མང་དུ་མང་དུ་འགྲོ་གི་ཡོད་པ་ཅིག་གསལ་པོ་ཅིག་རེད་ཤག་ད་རྒྱ་ནག་གི་སྲིད་ཇུས་ཅིག་ལྟ་བ་འདྲ་བྱས་ན་ད་ད་དམིགས་བསལ་གི་ད་ཤི་ཅིན་པིང་ཁོ་རང་ཁ་ལོ་ད་སྲིད་འཛིན་ཆགས་པ་ནས་བྱས་ནས། ཁོ་རང་གིས་ད་དམ་བཅའ་མང་པོ་ཞིག་བཞག་ཡོད་རེད་ཉིས་སྟོང་ཉི་ཤུ་ལོ་ལྟ་བུ་ཡིན་ན་ཁོ་རང་གིས་འདི་གསུངས་ཡོད་རེད་ད་ལྟ Carbon Neutral ཉིས་སྟོང་དྲུག་ཅུ་ལོ་ལ་ནི་རྒྱ་ནག་དེ་ནི་ག་རེ་སྦགས་བཙོག་ཉུང་བ་བཏང་གི་ཡིན Carbon Neutral ཆགས་ཀྱི་ཡིན་ལབ་ནས་ཁོ་རང་ཚོ་གིས་དམ་བཅའ་ཞིག་བཞག་ཡོད་རེད་དེ་འདི་འདྲའི་སྒྲོམ་ཞིག་ཡིན་ན་ད་ཁོ་ཚོ་གིས་སྲིད་ཇུས་ནང་ལ་ག་རེ་ཡོད་རེད་ཞུ་བ་འདྲ་བྱས་ན་དེ་ནང་ལོགས་ལ་སོལ་བ་དེ་ཚོ་བེད་སྤྱོད་ཉུང་བ་བཏང་ཡ་དང་ཨ་འདི་ཚོ་གི་ཆུ་གཙང་མ་གི་ད green energy དེ་ཚོ་བེད་སྤྱོད་མང་བཟོ་གི renewable energy དེ་ཚོ་བེད་སྤྱོད་མང་བཟོ་གི་ཡིན་ལབ་ཁོ་རང་ཚོ་གི་དེ་འདྲ་གསུང་གི་ཡོད་པ་དེ་ཡིན་དུས་སྐབས་སུ་ལ་དེ་ཚོ་གི་ད་ཁོ་རང་ཚོ་གི་ད་ད་ད་རྒྱལ་སྤྱིའི་ནང་ལོགས་ལ་ཁོ་ཚོ་དམ་བཅའ་བཞག་པ་ནང་བཞིན་གི་ཅིག་ལྟ་བ་འདྲ་བྱས་ན་བོད་ནང་ལོགས་ལ་ད་ཆུ་རགས་གི་ལས་གཞི་དེ་མང་བ་འགྲོ་གི་ཡོད་པ་ནི་གསལ་པོ་ཅིག་ཆགས་འདུག་ད་ལའང་ཨ་ནི་ད་ད་ད་ཨ། ཆུ་རགས་བཅུ་གཉིས་དེ་ད་ལྟ་སྟོད་དང་བཅུ་གསུམ་དེ་སྟོད་ལ་ཡོད་པ་དང་ཨ་ནི་སྨད་བར་གྱི་ཆུ་རགས་བཅུ་དེ་ནང་ལོགས་ལ་གཅིག་དེ་ང་ཚོ་ད་ལྟ་བདེ་ཆེན་གྱི་རྫོང་ནང་ལོགས་ལ་ཡུན་ནན་གྱི་བདེ་ཆེན་རྫོང་ནང་ལ་ཡོད་པ་གཅིག་ཆུ་རགས་དེ་ནི་ད་དཔེ་ཉེན་ཁ་ཆེན་པོ་ཅིག་ཆགས་འདུག་དེ་འདྲའི་ཆུ་རགས་ཅིག་བརྒྱབ་པ་འདྲ་བྱས་ན་ཀི་ལོ་མི་ཏར་ཨ་ནི་ག་ལ་ད་ཉིས་བརྒྱ་ལྷག་ཅིག་ཆུ་འོག་ལ་འཐིམ་འགྲོ་ཡ་གི་ཨ་ནི་དེའི་གཡས་གཡོན་གྱི་གྲོང་གསེབ་མང་པོ་ཅིག་ཆུ་ལ་འཐིམ་འགྲོ་ཡ་གི་ཉེན་ཁ་ཅིག་ཆགས་འདུག་བསམ་གི་འདུག་ལགས། ཨ་ནི་བདེ་ཆེན་དཔལ་མོ་ལགས་མུ་མཐུད་ནས་བཀའ་འདྲི་ཞུ་ཞུ་གི་ཡིན་ད་ད་ཅི་ཁྱེད་རང་གསུངས་པ་ནང་བཞིན་ཝུན་ཅཱ་པའོ་གི་དུས་སྐབས་ལ་ད་ཆུ་མཛོད་དེ་ཚོ་ཀྱི་མཚམས་འཇོག་ཞུ་ཐུབ་པ་དེ་འདྲས་ཅིག་སོང་འདུག་ད་ཞི་ཅིན་ཕིང་གི་དུས་སྐབས་ལ་ད་ཡང་བསྐྱར་ཡར་ལངས་ཀྱི་ཡོད་པ་དེ་འདྲས་ཀྱི་གནས་སྟངས་ཡིན་པ་འདྲ་ད་དེ་གི་ཅིག་ཁོར་ཡུག་ཉམས་ཞིབ་པ་ཅིག་གི་ངོས་ནས་བལྟས་པ་ཡིན་ན་ཁོར་ཡུག་གི་ཁྱབ་ཁོངས་ནང་ནས་བལྟས་པ་ཡིན་ན་ད་རྒྱ་ནག་གི་སྲིད་ཇུས་དེ་ལ་འགྱུར་བ་ག་འདྲས་ཞིག་འགྲོ་གི་འདུག།
རྒྱ་ནག་གི་ད་ལྟ་གཞུང་ད་ལྟ་ཤི་ཅིན་ཕིང་ཁོ་རང་སྲིད་འཛིན་ཆགས་པ་ནས་བཟུང་བོད་ནང་ལོགས་ལ་ད་ཁོང་ཚོ་གི Ecological Civilization ཁོ་རང་ཚོ་རྒྱ་ནག་གཞུང་གི་ད་ག་ལབ་རེད་ཆུ་ལྗང་ཁུ་དང་རི་ལྗང་ཁུ་ཨ་ནི་གསེར་དང་དངུལ་ཡིན་ཁོ་རང་ཚོ་ཁོ་རང་གི་ད་ད་ད་དེ་ཅིག་ག་ལབ་རེད Slogan འདྲ་པོ་ཅིག་དེ་འདྲ་བེད་སྤྱོད་བྱེད་ཀྱི་ཡོད་རེད།

རབ་དང་རིམ་པ་ཁོང་ཚོ་གིས་ཁ་གཡར་ས་དེ་ཁོར་ཡུག་སྲུང་སྐྱོབ་ལ་ཁ་གཡར་བྱས། བོད་པ་མང་པོ་ཅིག་གནས་སྤོས་ཕྱིན་བྱས། དེ་ཚོ་ཁོང་ཚོ་གནས་སྤོས་བྱེད་ས་དེ་ས་ཁུལ་དེ་ལ་ཁོང་ཚོ་གིས་ཁོ་རང་ཚོ་གི་རྒྱ་ནག་གཞུང་གི་སྲིད་ཇུས་ལ་མཐུན་པ་བྱས་ནས་གྲོང་གསེབ་འདྲ་གཅིག་བཟོས། འདི་ལ་ཁོང་ཚོ་གིས་སྟངས་འཛིན་བྱས་ལས་སླ་པོ་ཞིག་ཡོང་རྒྱུ་ཅིག་འདྲ་བཟོས་དུས་སྐབས་སུ་ལ་རྒྱ་ནག་གཞུང་གིས་ད་འདི་གི་ཁ་གཡར་ས་དེ་ཁོར་ཡུག་བྱས་རྒྱབ་ལ་སྲིད་ཇུས་ངན་པ་གཅིག་འཛིན་འདུག་ཅིག་གསལ་པོ་ཞིག་རེད་འདུག་བསམ་གི་འདུག་ལགས། ལགས་སོ། ཨ་ནི་མཁན་པོ་ལགས་ད་ཁྱེད་རང་སྔོན་མ་བོད་ལ་བཞུགས་དུས་དེའི་འབྲི་ཆུ་གི་རྒྱུད་ད་ལྟ་དཀའ་ངལ་འཕྲད་ས་དགོན་པ་དེ་ཚོའི་ཆོས་མཇལ་ཕེབས་མྱོང་ཡོད་པས་དེའི་རྒྱུད་གི་དགོན་པ་དང་སྤྱིའི་འཁོར་ཡུལ་དེ་ཚོ་ག་འདྲ་བྱས་པ་རེད། ལགས་ལ། ང་འདི་ནས་འཇོ་མདའ་ནས་མར་འགྲོ་མ་མྱོང་ང་སོང་དུས་ལོ་ཕལ་ཆེར་བཅུ་གཅིག་བཅུ་གཉིས་དེ་འདྲས་ཡིན་རྒྱུ་རེད། ད་ད་ལྟ་གི་འཇོ་མདའ་ཁུལ་ནི་དེ་ནི་མ་སྤྱི་བཏང་གི་གནས་སྟངས་ག་རེ་ལབ་དགོས་རེད་དེ་ནི་མ་ས་ཆ་ས་རོང་འདྲ་པོ་ཅིག་དེ་ནི་མ་ཆགས་བསྡད་གི་ཡོད་རེད། ང་ཚོ་ཡོད་ས་དེ་ནི་འབྲི་ཆུ་བཞུར་གི་ཡོད་མ་རེད་འབྲི་ཆུ་བཞུར་ས་དེ་ད་གིན་ཞུས་པ་ནང་བཞིན་དབོན་པོ་སྟོད་ནས་བྱས་ད་འདན་མ་ནས་ཚུར་བྱས་ཨ་ནི་དབོན་པོ་སྟོད་ནས་བྱས་ནས་འོ་དེ་ནི་མ་ཡོང་གི་ཡོད་རེད་དེ་འདྲས་ཡིན་དུས་ག་རེ་ཟེར་ལ་འབྲི་ཆུ་གི་རྒྱུད་ཀྱི་དེ་ཚོ་ལ་ང་སླེབས་མྱོང་ཡོད་མ་རེད་ལགས།
ལགས་སོ་ཨ་ནི་བདེ་སྐྱིད་དཔལ་མོ་ལགས་ད། དེས་ད་ལྟ་ང་ཚོ་བོད་པ་ཚོའི་ངོས་ནས་ད་དཀའ་ངལ་དེ་ད་རྒྱལ་སྤྱིའི་གི་གཞུང་དང་གཅིག་གྲོས་ཚོགས་དང་གཅིག་སྒྲིག་འཛུགས་རེད་དེ་ཚོ་ལ་གཅིག་བརྒྱུད་སྐུལ་ཞུ་ཐུབ་ཡ་གི་ང་ཚོ་གི་གཅིག་བྱེད་ཡ་འདྲ་པོ་ག་རེ་ཡོད་རེད། ལའོ། ད་དེ་ང་ཚོ་ད་བཙན་བྱོལ་ནང་ཡོད་དུས་སྐབས་སུ་རང་དབང་ཅན་གི་ལུང་པ་ཅིག་ལ་ཡོད་དུས་སྐབས་སུ་ལ་ང་ཚོ་གི་ད་གང་ཐུབ་ཐུབ་དེ་ང་ཚོ་དེ་གནས་ཚུལ་དེ་སྒང་ལ་ང་ཚོ་ཉམས་ཞིབ་བྱས་བྱས་ཨ་ནི་དེ་གནས་ཚུལ་དེ་ང་ཚོ་གང་ཐུབ་ཐུབ་མི་མང་ཚང་མ་མི་རེ་ངོ་རེ་གི་ད་དེ་གནས་ཚུལ་དེ་ལ་དོ་སྣང་བྱས་བྱས། ཨ་ནི་ད་ང་ཚོ་གི་ས་གནས་ག་བ་ལ་བསྡད་པ་ཡིན་ནའི་དེ་ཚོ་གི་ད་སྲིད་གཞུང་ལས་དེ་ཚོ་གི་ཨ་ནི་ད་དཔོན་པོ་ཁག་དེ་ཚོ་ལ་ཨ་ནི་དེ་ཚོ་གི་གནས་ཚུལ་དེ་ཚོ་མར་སྤྲད་བྱས་ཨ་ནི་བཀྲམ་ཐུབ་ཡ་གི་ཨ་ནི་འབད་བརྩོན་བྱས་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག་ད་དམིགས་བསལ་གི་ད་ད་ང་ཚོ་ད་ཁ་ལོག་རེད་ང་ཚོ་ད་ད་གཞུང་གི་ད་ང་ཚོ་འདི་བཟོས་རེད་པ་ཁ་ལོག་རེད་བྷི་ཐེག་ལབ་ནས་ང་ཚོ་ད་ད་དང་བླངས་གི་ད་ལས་འགུལ་དེ་འདྲས་གང་མང་པ་སྤེལ་ཐུབ་ཡ་གི་དཔེ་གལ་ཆེན་པོ་རེད་བསམ་གི་འདུག་ད་ས་གནས་ཁག་བོད་ད་བོད་པ་མི་རིགས། ཁྱོན་ཡོངས་ལ་ཅིག་ཁྱབ་བསྡད་དུས་སྐབས་སུ་ལ་ང་ཚོ་གནས་ཚུལ་འདི་ཚོ་ཚང་མ་ད་གང་མང་མང་ཅིག་ད་མི་རེ་ངོ་རེ་གི་འགན་ཁྱེར་བྱས་བཀྲམ་ཐུབ་ཡ་དང་ཨ་ནི་འདི་ལྟ་བུ་ཨ་ནི་ག་རེ་ལབ་དགོས་རེད་རྒྱལ་སྤྱིའི་ནང་ལོག་ལ་ཨ་ནི་ཚོགས་འདུ་དང་གོ་འདྲི་བཅར་བ་རེ་བྱས་ནས་ད་ང་ཚོ་སྲིད་སྐྱོང་ཡིན་ནའི་ཁོ་རང་ས་ཁྱོན་མང་པོ་ཅིག་ལ་ཕར་ཕེབས་དགོས་རེད་དེ་ནང་ལོག་ལ་ཨ་ནི་དེ་གནས་ཚུལ་དེ་ཚོ་གང་མང་མང་ཅིག་ཨ་ནི་བཀྲམ་དགོས་རེད་དེ་འདྲའི་འདྲ་པོ་ཅིག་གི་ལས་གཞི་ཅིག་ད་ནམ་ང་ཚོ་ད་གང་མང་མང་ཅིག་སྤེལ་དགོས་རེད་བསམ་གྱི་འདུག་ལའང།
ལགས་སོ། ཨཱ་ནི་མཁན་པོ་ལགས་ད་ད་ལྟ་འབྲི་ཆུའི་རྒྱུད་གི་དགོན་པ་དེ་གི་དེ་གཅིག་བོད་གི་ད་ཆོས་བརྒྱུད་ནང་ནས་ཆོས་བརྒྱུད་ག་རེ་གི་ཁོངས་སུ་གཏོགས་གི་ཡོད་རེད། ཨཱ་ནི་གཅིག་གི་ལོ་རྒྱུས་གི་རྒྱུན་རིང་ལོས་དེ་ག་འདྲས་ཞིག་འདུག་ད་བོད་ཀྱི་ཆོས་དང་རིག་གཞུང་གི་སྒང་ནས་གཅིག་གལ་ཆེ་ལོས་ག་ཚོད་ཅིག་འདུག། ལའང་རེད་ལ་ད་འདི་ཞེ་དྲག་གི་དྲི་བ་དེ་གལ་ཆེན་པོ་ཆགས་གི་འདུག་ཨ་ལགས། ད་དང་ད་གི་འཇོ་མདའ་ཁུལ་གི་ད་ལྟའི་ནུབ་རྒྱུད་རེད་འབྲི་ཆུ་ནུབ་རྒྱུད་རེད་ཤར་རྒྱུད་རེད་ཨ་ནི་དེ་ཙམ་མ་ཟད་པ་སྤྱིར་ད་ང་རང་ཚང་གི་ཨ་ནི་སྡེ་དགེ་དེ་རེད་ད་དེ་གི་ག་རེ་ཟེར་བ་རེད་མི་རྒྱུད་དང་དེ་གི་ལུང་པ་དེ་ཐོག་མར། གཡུང་དྲུང་བོན་གྱི་ཞང་ཞུང་སྒོ་ཕུག་བར་གསུམ་ཟེར་གདའ་གང་ལྟར་ཡང་བོད་ཡོངས་རྫོགས་གཡུང་དྲུང་བོན་གྱི་དབང་བསྒྱུར་བྱེད་པའི་གནས་སྐབས་སུ་ནས་བྱས་ནས་ད་ལྟ་གི་ད་ད་ལྟ་འབྲི་ཆུ་གི་རྒྱུད་ནས་བསྡད་པ་དེ་ཚོ་རིགས་ལ་དཔེ་མ་སྲིད་པའི་གནས་གསར་བོ་ཅིག་འདུག་དེ་གི་ནང་ནས་ཀྱང་ད་ལྟ་གི་དགོན་པ་ཁག་དྲུག་ག་རེ་ཟེར་དགོས་རེད་ཕ་གི་ལ་འབྲི་ཆུ་ཤར་རྒྱུད་ཀྱི་ནང་ལོགས་ལ་སྡེ་དགེ་རྫོང་ཁོངས་ལ་ཡོད་བསྡད་མཁན་གྱི་དགོན་པ་ད་ལྟ་གསུམ་དབོན་སྟོད་དགོན་པ་དང་མཁར་མདོ་དགོན་པ་དང། ད་ལྟ་དགོན་པ་གསུམ་པོ་དེ་དང། ད་ག་ནང་བཞིན་གྱི་ད་ལྟ་འཇོ་མདའ་གི་བར་ལ་ཡོད་བསྡད་མཁན་གྱི་རབ་བརྟན་དགོན་དང་བཀྲ་ཤིས་དགོན་དགོན་གསར་དགོན། འོ་དེ་ཚོ་འདྲ་བོ་ཅིག་ད་ག་རེ་ཟེར་དགོས་ཀྱི་རེད་དགོན་པ་དེ་ཚོ་ཆ་ཚང་ལོ་རྒྱུས་དེ་བལྟ་འོང་དུས། ཚང་མ་ལོ་སྔོན་མ་བོན་པོ་གི་དེ་ནས་ཀྱིས་ག་རེ་ཟེར་དགོས་ཀྱི་རེད། ཆོས་གཞི་བཟུང་བཞག་པ། བོན་པོས་དབང་བསྒྱུར་བྱས་བཞག་པ་ཁོ་རང་ཚང་གི་དགོན་པའི་གི་ལོ་རྒྱུས་ཀྱི་ནང་ལོགས་ལ་ཕར་གསལ་བོ་གསལ་རྐྱང་འཁོད་བསྡད་པ་དེ་འདྲའི་ཤ་སྟག་ཅིག་རེད་བསྡད་འདུག་དེ་ནས་དེ་ནས་མར་བྱས་ཡོང་དུས་སྐབས་སུ་ལ་ཨ་ནི་ཆོས་རྒྱལ། ད་བཙན་པོའི་གི་གདུང་རྒྱུད་རིམ་པའི་གི་དང་པོ་ནས་མར་བསམ་བློ་བཏང་བཞག་པ་ཡིན་ན་ཨ་ནི་ཅིག་གི། སྤྱིར་ན་ད་ལྟ་གི་ག་རེ་ཟེར་དགོས་ཀྱི་རེད་སྡེ་དགེ་གི་ཨ་ནི་མི་རྒྱུད་དེ་འོད་གསལ་ལྷ་གདུང་རྒྱུད་བྱས་བྱས་ནས་ཨ་ནི་གནམ་ཚ་མགར་ནས་བྱས་བྱས་ནས་མགར་གི་གདུང་རྒྱུད་ཡིན་ཟེར་དགོས་ཀྱི་རེད་མགར་གི་མི་ཐོག། སུམ་ཅུ་སོ་གཉིས་ཕ་ཅི་ཡིན་པ་ཡོད། རྔུ་པ་གུ་རུ་བར་དུ་བར་གཅིག་ཡིན་པ་ཡོད་དེ་འདྲའི་གཅིག་གི་བར་དུ་ལ་ཨ་ནི་ད་ལྟ་གི་ག་རེ་ཟེར་དགོས་རེད་ད་མགར་དེ་ང་རང་ཚང་གི་ད་ལྟ་གི་བློན་པོ་མགར་སྟོང་བཙན་རེད་བ། མགར་སྟོང་བཙན་ཨ་ནི་མ་གི་ལ་རྒྱ་བཟའ་ཀོང་ཇོ་བསུ་ག་འགྲོ་དུས་ཡར་ལམ་བར་དེ་བ་ནས་བྱས་ནས་ཨ་ནི་ད་ལྟ་གི་སྡེ་དགེ་ཁུལ་ལ་ཁོ་མི་རྒྱུད་ཀྱི་དུས་བྱས་ནས་བྱུང་བ་དང་ཁོ་རང་མགར་ཁོ་རང་ཡང་ལོ་རྒྱུས་གི་ཐོག་ནས་ཡར་མི་རབས་ཁ་ཤས་ཀྱི་ཡར་བཙལ་ཡ་ཡོད་བསྡད་པ་ཞིག་རེད་དེ་འདྲ་ཡིན་དུས་སྐབས་སུ་ལ་དེ་འདྲའི་གི་གཅིག་གི་མི་རྒྱུད་གི་ལོ་རྒྱུས་དང། འོད་གསལ་ལྷ་གི་གདུང་རྒྱུད་ནས་མར་བཙལ་ཡ་ཡོད་བསྡད་པ། ཨ་ནི་བཙན་པོའི་གི་རྒྱལ་རབས་རིམ་བྱུང་ནས་མར་འབྲེལ་བ་ཆགས་བསྡད་པ་བྱས། ཨ་ནི་དེའི་གི་རྗེས་སུ་ད་ང་ཚོ་ག་རེ་ཟེར་དགོས་ཀྱི་རེད། ད་སྔོན་མ་བོད་དེ་ནི་གྱི་སྒྲུང་ལྡེའུ་བོན་གསུམ་གྱིས་བསྒྱུར་བྱས་དེའི་གི་རྗེས་སུ་ཨ་ནི་ཆོས་རྒྱལ་ད་རིམ་བྱོན་གི་བཙན་པོ་རིམ་བྱོན་གི་ནས་བྱས་ནས་ད། ག་རེ་ཟེར་དགོས་རེད་མཁན་སློབ་ཆོས་གསུམ་ནས་བྱས་བྱས་བྱས་ནས་ཨ་ནི། ཐུབ་བསྟན་པའི་གི་རྗེས་སུ་འབྲངས་བྱས་ནས་དེ་ནི་ཨ་ནི་རྙིང་མའི་གི་ཨ། ཆོས་བརྒྱུད་འཛིན་ཟེར་ན་མི་འདུག་དེ་གི་རྗེས་སུ། བཀའ་བརྒྱུད་ཀྱི་མར་འཛིན་བསྡད་བྱས་ཨ་དེ་ནི་མར་ད་ལྟ་གི་ཆ་ལ་དགོན་པ་དེ་ཚོ་ཆ་ཚང་ལོག་སྟེ་ས་སྐྱ་རྐྱང་རྐྱང་ཆགས་དེ་གི་འོག་རེད་ད་ས་སྐྱ་ཡིན་བསྡད་པ་དེ་ཡང་འགྲོ་མགོན་ཆོས་རྒྱལ་འཕགས་པ་ཨ་ནི་ད་ལྟ་གི་ཅིག་ད་ང་ཚོ་གི་ཧོར་བོད་འདྲ་བོ་ཅིག་ཕ་ཅིག་ལབ་དགོས་པ་ཅིག་རེད་དྲན་གི་འདུག་སོག་པོ་ད་ད་ད་ཕྱིས་སུ་སྐད་ཆ་རེད་འདུག་པ་འགྲོ་མགོན་ཆོས། ས་པཎ་ཁུ་དབོན་སྐབས་སུ་ལ་ཧོར་ཟེར་གི་འདུག་པ་དེ་ཡིན་དུས་ད་ཧོར་དང་བོད་ཀྱི་མཆོད་ཡོན་ད་ཧོར་དང་བོད་ཀྱི་མཆོད་ཡོན་རྩ་བའི་ཡིན་ན་ཡང་ས་ཆ་དེ་ད་རྒྱ་མིའི་གི་ཁོངས་གཏོགས་རེད་བསྡད་ཡོད་རེད་པ་ཧོར་གི་ད་ལྟ་གི་རྒྱ་མིའི་གི་ག་རེ་ཟེར་དགོས་རེད། རྒྱལ་ས་པེ་ཅིན་དང་ལན་ཁྲུང་ལ་སོགས་པ་ཨ་ནི་བོད་ཀྱི་ད་རྒྱ་ས་ཁྱི་རིགས་ཁྱེད་ཚོས་དེ་ཧོར་གྱི་དུག་ཟེར་ནས་བདག་པོ་རྒྱབ་བསྡད་ཀྱི་ཡོད་རེད་དེ་འདྲས་ཡིན་དུས་བཀའ་ཟུར་ལ་ད་ཅི་ག་རེ་ཟེར་དགོས་རེད། དེའི་གནས་སྐབས་སུ་ད་མཆོད་ཡོན་གྱི་འབྲེལ་བ་ལ་ཕེབས་བྱས་བྱས་ནས། ཡར་ཕེབས་ཀྱི་གནས་སྐབས་འདྲ་བོ་ཅིག་ད་ལྟ་གི་དགོན་པ་དེ་ཚོ་ཆ་ཚང་དུག་བཟའ་བསྡད་ཀྱི་འདུག་མར་ཕེབས་བྱས་བྱས་ནས་ད་རྒྱ་ནག་གི་ཁུལ་ད་བ་ལ་ཅིག་ད་སྤྱིར་ན་ཧོར་གྱི་རྒྱལ་པོ་ལ་ད་ག་རེ་ཟེར་དགོས་རེད་དབང་ཡོན་རིམ་པ་གསུམ། དབང་གནང་བྱས་ནས་དབང་ཡོན་རིམ་པ་གསུམ་གྱི་ཐོག་ལ་ནི་གཅིག་ང་རང་ཚང་གི་བོད་ཁྲི་སྐོར་བཅུ་གསུམ་དང། ད་ག་ནང་བཞིན་གྱི་ད་ག་རེ་ཟེར་དགོས་རེད་རྒྱ་ཡི་མི་ཡུར་ཆེན་པོ་དང། འོ་ད་ག་ནང་བཞིན་གྱི་གྱི་དེ་འདྲའི་ཚེ། ད་བོད་ཆེན་པོ་དུ་བྱས་ནས་མར་རག་བསྡད་ཡ་གི། དེ་གི་རྗེས་སུ་རྒྱ་ནག་ཁུལ་ད་ག་ས་ག་ལ་མཛད་པ་བསྐྱངས་བྱས་ནས་ཡར་ཕེབས་པའི་གནས་སྐབས་སུ་ཨ་ནི་ད་ལྟ་དགོན་པ་ཆ་ཚང་ལ་དུ་རྒྱ་བཞག་རྒྱུ་རེད་འདུག་དེ་འདྲ་ཡིན་དུས་ད་ག་ད་ཡང་བོད་ཀྱི་སྒྲུང་ལྡེའུ་བོན་གསུམ་བཅས་ཨ་ནི་བཙན་པོ་རིམ་བྱོན་བཅས་དེ་ནས་མར་ཆོས་རྒྱུད་ཀྱི་ང་རང་ཚང་གི་ད་ཅིག་ས་སྐྱ་དང། འབྲི་གུང་དང་ལ་སོགས་པ་དེ་ནས་མར་རིམ་པ་བཞིན་དུ་ཡོང་སྟེ་དུས་དེ་ཚོ་ཆ་ཚང་གི་ཅིག་འབྲེལ་བ་ཆགས་བསྡད་པའི་གི་དཔེ་མ་སྲིད་པའི་གི་ཁོ་རང་ས་ཆགས་རྡོ་ཆགས་ཀྱི་ལོ་རྒྱུས་ཡོད་བསྡད་པ་དེ་འདྲས་ཅིག་རེད་འདུག་ད་དགོན་པ་དེ་ཚོ་རེ་རེ་བཞིན་དུ་འདུག་ཟེར་ནས་ཅིག་བཤད་པ་ཡིན་ན་ད་ལྟ་དུས་ཚོད་མི་འདུག་མ་གཏོགས་པ་འོ་ད་དཔེ་མ་སྲིད་པའི་གི་ལོ་རྒྱུས་རྙིང་པ་ཤ་སྟག་རེད་དེ་རེད་ལ་མི་རིགས་དེ་ཚོ་ཡང་ད་ལྟ་ཞུས་པ་ནང་བཞིན་བྱས་བྱས་ནས་ཁོ་རང་བོད་ཀྱི་ས་ཆགས་རྡོ་ཆགས་བྱས་བྱས་ནས་ཡོང་བསྡད་པའི་གི་འོ་དེ་འདྲའི་གི་ཨ་ནི་མི་རྒྱུད་ས་ཆ་རིག་གནས་ཆབ་སྲིད་གང་ཅི་གི་ཐོག་ནས་དཔེ་མ་སྲིད་པའི་འབྲེལ་བ་བཟང་མོ་ཅིག་ཆགས་བསྡད་གི་ཡོད་རེད་ལ།
མཁན་པོ་ལགས་ད་དེ་ག་རེ་ཟེར་དགོས་རེད་ད་ད་ཕ་ཡུལ་ཕར་འབྲེལ་བ་བྱེད་ཐུབ་གི་འདུག་གས་ད་ཁ་སང་ཁེ་ཉིན་མི་ཆིག་སྟོང་ལྷག་ཙམ་ཞིག་འདྲ་བོ་ཅིག་འཛིན་བཟུང་བྱས་པ་དེ་ཚོ་ད་ད་གནས་སྟངས་ག་འདྲས་ཆགས་ཡོད་དམ།
ད་ཁོང་ཚོ་ཁོངས་ནས་ཐད་ཀར་གྱི་འབྲེལ་བ་ཡོང་ཐུབ་ཀྱི་མི་འདུག་སྟེ་ཡིན་ན་ཡང། ད་སྐད་ཆ་ཞིབ་ཞིབ་ཀྱིས་ཁོང་རང་ཚང་གི་བཤད་ཡ་ལ་ཞེད་སྣང་དང་འཚེར་སྣང་རེད་རྩ་བའི་ཁ་སང། ག་རེ་ཟེར་དགོས་རེད། ད་ད་ལྟ་དེ་དང་དེ་འདྲ་བའི་ལས་གཞི་མང་པོ་ཞིག་སྤྱི་བཏང་ནས་ཕྱི་ལོགས་ལ་ཕར་འབྱོར་གྱི་ཡོད་མ་རེད། ད་ལྟ་དེ་ང་ཚོ་དུས་ཚོད་ལོ་ཕལ་ཆེར་ད་ལྔ་དྲུག་དྲུག་བདུན་བཅུ་གྲངས་གཅིག་གི་ཚུན་ཆོད་ནས་བསམ་བློ་བཏང་བཞག་པ་ཡིན་ན་ཕྱི་ལོགས་ལ་འབྱོར་ཡ་གི་གནས་ཚུལ་ཛ་དྲག་ཤོས་དང་སྲ་ཤོས་འདྲ་བོ་ད་ལྟ་དེ་ཆགས་ཡོད་རེད་དྲན་གི་འདུག་དེ་འདྲ་ཡིན་དུས་ཁ་སང་ང་ཚོ་ད་རྒྱ་དྲག་བོད་དྲག་ཆགས་བསྡད་འཇོག་ཁོ་རང་རང་དཔེ་མ་སྲིད་པའི་གི་ད་གསར་བོ་ཞིབ་ཅིག་རྩ་བའི་གི་རེད་དེ་ཡོད་རེད་ལ། ཨ་ནི་ང་རང་སྒེར་ངོས་ནས་ཅིག་འབྲེལ་བ་ཡོད་མེད་ཟེར་ན་ད་རྩ་བའི་གི་སྒེར་གི་ཐོག་ནས་སྐད་ཆ་ཅུང་ཟད་ཅུང་ཟད་ཡོང་བསྡད་གི་འདུག་དེ་ད་ཁ་སང་གི་སྐད་ཆ་དེ་ཚོ་ལས་གསར་འདྲ་བོ་ཅིག་གི་སྐད་ཆ་མི་སེར་གི་སྒེར་གི་ཐོག་ནས་བཤད་ཡ་གང་ཡང་མི་འདུག་ཡིན་ན་ཡང་ད་ཡིད་ཆེས་ཕེབས་ཐུབ་ཡ་ཅིག་དང་ད་ཁོ་རང་གནས་ཚུལ་དེ་ཚོ་ཁོ་རང་དངོས་ཡོད་དང་དཀའ་སྡུག་མྱོང་བསྡད་གི་ཡོད་པ་དེ་ད་སྒེར་ཐོག་ནས་སྐད་ཆ་མང་པོ་ཞིག་དེ་ཚོ་ནས་ཡོང་བསྡད་གི་འདུག་ལ་ཨ་ནི་ག་རེ་ཟེར་དགོས་གི་རེད། ཛ་དྲག་པོ་དེ་ད་ཧ་ལས་པའི་གི་ཛ་དྲག་པོ། ཨོ་དེ་འདྲས་ཅིག་རེད་འདུག། ལགས་སོ་ཨ་ནི། ལགས་སོ་ད། དུས་ཚོད་གི་དབང་གིས་ད་རེས་ང་ཚོ་བགྲོ་གླེང་འདི་ནས་མཚམས་འཇོག་ཞུ་གི་ཡིན། ལྷན་རྒྱས་ཀྱི་ང་ཚོའི་ལས་རིམ་ནང་ཕེབས་པར་ཐུགས་རྗེ་གནང། བཙུན་དགོན་སྒྲོལ་མ་གླིང་གི་མཁན་པོ་ཁྲི་འགྱུར་མེད་རྡོ་རྗེ་ལགས་དང།